ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་ལྔ་པའི་ཚེས་བཅུ་གཅིག་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་དྲུག་པའི་ཚེས་ཉི་ཤུ་དགུ་རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང་བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་ནས་རྒྱ་ནག་དམར་ཤོག་གུང་ཁྲན་གཞུང་གིས་བོད་ལ་བཙན་འཛུལ་འགོ་བཙུགས་པའི་སྐབས་བོད་རྒྱའི་གྲོས་མོལ་གྱི་སྐུ་ཚབ་རྒྱ་གར་ལ་མངགས་གཏོང་གནང་པ་དང་དེ་བཞིན་བོད་ཀྱི་ཁམས་ཕྱོགས་སུ་རྒྱ་དམར་གྱིས་བཙན་འཛུལ་བྱས་པའི་ལོ་རྒྱུས་ཀྱི་གནས་ཚུལ་ལ་ཕྱིར་དྲན་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན།

ལྔ་བཅུའི་གནས་ཚུལ་ཅིག་ཆགས་ཀྱི་ཡོད་རེད། ང་ཚོས་ཡང་ལེ་ཚན་ནང་ལོགས་ལ་ངག་རྒྱུན་གཞི་བཟུང་བྱས་རྗེས་བཞུགས་སྒར་ཁུལ་དུ་ཡོད་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པ་གཙང་ཕྲུག་སྟོབས་ལགས་གདན་འདྲེན་ཞུས་ཡོད། སྟོབས་ལགས་ལེ་ཚན་ནང་ལོགས་ལ་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། ལའོ་བཀྲ་ཤིས་བདེ་ལེགས་སྒྲོལ་དཀར་ལགས།

གི་ཕ་མ་བགྲེས་པ་ད་མང་པོ་གཅིག་གིས་དངོས་སུ་ད་གཟིགས་མྱོང་པའི་གནས་ཚུལ་ཅིག་ཆགས་ཀྱི་ཡོད་རེད། བྱས་ཙང་འདི་ཡི་དུས་སྒང་ནས་ད་འདི་ཡིན་ན་ལས་ང་རང་ཚོའི་བོད་ཀྱི་ལོ་རྒྱུས་ཐོག་ལ་ཡང་ངེས་དགོས་པའི་ད་ལོ་རྒྱུས་ཀྱི་གནས་ཚུལ་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད། འདི་གའི་གི་ཐོག་ནས་ང་ཚོ་ཡང་སྟོབས་ལགས་ཀྱིས་ངོ་སྤྲོད་གནང་ན་ཞུ་བ་དང་ད་ད་ལྟ་གོང་ལ་བཀའ་མོལ་བྱུང་བ་ནང་བཞིན་གྱིས་ང་རང་ཚོ་བོད་གཞུང་གི་སྐུ་ཚབ་རྒྱ་གར་ལ་ཕེབས་ཡོད་རེད་ལ་སྐབས་དེ་དུས་ཡིན་པས་ན་རྒྱ་གར་ལ་ཡོད་པའི་རྒྱ་ནག་གཞུང་ཚབ་དང་འབྲེལ་བ་གནང་ཡ་དེ་འདྲ་ཅིག་གིས་ཕྱག་ལས་འདི་དབུ་བཙུགས་གནང་བ་རེད་ཐོག་མར་གཅིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ཟླ་བ་དགུ་པའི་ཚེས་པ་བཅུ་དྲུག་གི་ཉིན་མོ་དེ་ཡིན་པས་ན་རྒྱ་ནག་གཞུང་ཚབ་དང་གྲོས་མོལ་ཅིག་བྱུང་ཡོད་ས་རེད་སྐབས་དེ་དུས་ཡིན་པས་ན་ལས་བོད་ཕྱོགས་ཀྱི་འདོད་དོན་དང་རྒྱ་ནག་གི་འདོད་དོན་འདི་གཉིས་བར་རུ་ལ་ཁྱད་པར་ཆེན་པོ་ཞེ་དྲག་ཅིག་ཕྱིན་ཡོད་ས་རེད་ད་དེ་ཡིན་པས་ན་ང་རང་ཚོའི་ཕྱོགས་ནས་སྐབས་དེ་དུས་ཡང་གྲ་སྒྲིག་ད་ག་འདྲ་བྱུང་ཡོད་ན་ཡང་སྐབས་དེ་དུས་ཀྱི་ང་རང་ཚོའི་འདོད་དོན་འདི་ག་ལ་རྒྱ་ནག་གཞུང་གིས་བཙན་པོ་དབང་ཡོད་ཀྱི་རྣམ་པར་ཐོན་ཡོད་ན་དེའི་སྐོར་ལ་ད་ཡང་ལོ་རྒྱུས་ཀྱི་ཐོག་ནས་ང་ཚོ་སྟོབས་ལགས་ཀྱིས་ངོ་སྤྲོད་ཞིག་གནང་རོགས་གནང།
ལའོ་སྒྲོལ་དཀར་ལགས་ཉེ་རབས་བོད་ཀྱི་ལོ་རྒྱུས་ཐོག་ལ་ཕར་བལྟ་ཡོང་དུས་སྒོས་སུ་རྒྱ་ནག་དང་བོད་དང་རྒྱ་གར་དབྱིན་ཇི་གཞུང་ཟེར་ན་འདྲ་ད་རྗེས་ལ་ལྔ་བཅུ་ནང་ལ་ད་རྒྱ་གར་གཞུང་ར་ཤ་ར་དེ་ཚོ་ཞིག་གིས་ཅིག་བོད་ཀྱི་གནད་དོན་ཐོག་ལ་ལྟ་སྟངས་ཟེར་ན་འདྲ་དེ་ལ་ཅིག་ངོས་འཛིན་བྱེད་སྟངས་ཟེར་ན་འདྲ་དེ་ལ་དེ་ཚོས་ཅིག་ཐུན་མོང་གི་བསམ་འདུན་ལོས་ཅིག་མེད་བ་སོ་སོ་སོ་སོ་གི་ལྟ་སྟངས་ལོས་ཅིག་ཡོད་རེད་བ། འདི་ཡི་གི་རྐྱེན་པས་ད་རྙོག་དྲ་ལྷག་ཡས་དང་ཨ་ནི་ཡེ་ཅིག་ཕན་ཚུན་གི་ཐོག་ལ་ཧང་སང་ཡས་ཟེར་ན་འདྲ་དབྱིན་ཇི་སྐད་ལ shock ཐེབས་ཡས་ན་ཅིག་ལབ་ཀྱི་འདུག་བ་དེ་འདྲས་གི་གནས་ཚུལ་ཡོང་ཡས་དེ་དང་པོ་དེ་ཁ་གསལ་བོ་ལོས་ཅིག་བྱུང་ཡོད་མ་རེད་བ། འདི་ཡི་གི་གནས་ཚུལ་དེ་དང་ཨ་ནི་འབྲེལ་བ་ཤུགས་ཆེ་བོ་བྱེད་བ་རེད། རྒྱུ་མཚན་ག་རེ་རེད་ཟེར་ན། ང་རང་ཚོའི་ངོས་ནས་ནི་བོད་དེ་རང་དབང་རང་བཙན་རྒྱལ་ཁབ་ཅིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་རེད་ང་རང་ཚོའི་ངོས་ནས་ཡིན་ཡང་བསམ་གྱི་ཡོད་རེད་ཡིན་ནའང་ལ་དབྱིན་ཇིའི་ངོས་ནས་བོད་དེ་ཁྲིམས་ཐོག་ཟེར་གོ་རེད་ཁོ་རང་ཚོས་ཆབ་སྲིད་ཀྱི་ཐོག་ནས་ནི་མིང་ཙམ་གྱི་རྒྱ་ཁོངས་ཟེར་སོ་ར་དང་ཡང་མིན་ན་ག་རེ་ཟེར་ན། རང་སྐྱོང་ཟེར་བ་ཞིག་གི་གནས་བབ་ལ་དེ་འདྲ་ཞིག་ལ་ཁོ་ཚོས་ཀྱི་རྒྱབ་སྐྱོར་དང་ངོས་འཛིན་ལུས་བྱེད་དེ་དགོས་རོ། རྒྱ་ནག་གིས་བོད་རྒྱ་མིའི་མངའ་ཁོངས་ཡིན་པ་ཞིག་ལ་ངོས་འཛིན་བྱས་དང་འདི་འདྲས་ཀྱི་གནད་དོན་ཅིག་ཆགས་བསྡད་རེད། ཨ་ནི་རྒྱ་གར་གཞུང་གིས་ཆ་བཞག་ན་དབྱིན་ཇིའི་གི་སྲིད་ཇུས་དེ་མུ་མཐུད་རྒྱུན་འཛིན་བྱས་དེ་ལ་རྒྱ་གར་ལ་མོས་མཐུན་ཡོད་ལ་དགོས་རེད་ད་དེ་བྱས་བས་ན་ཁ་སང་ན་མིང་ཙམ་རྒྱ་ཁོངས་ཟེར་གི་སྐད་ཆ་དེ་རེད་མདོར་བསྡུས་ནས་བཤད་ན་སིམ་ལའི་ཆིངས་ཡིག་ལ་ཨ་ནི་དེ་བཞག་ཨ་ནི་དེ་གི་བཞག་པའི་རྗེས་ལ་ཨ་ནི་དང་པོའི་ཆ་ལ་ཨ་ནི་སིམ་ལའི་ཆིངས་ཀྱི་ཆ་རྐྱེན་ཅིག་བྱས་པ་འདུག་མཐའ་མ་དེ་ཨ་ནི་རྒྱ་ནག་གཞུང་གིས་སིམ་ལའི་ཆིངས་ཡིག་ལ་མཚན་རྟགས་མ་བརྒྱབ་མ་བརྒྱབ་པའི་རྐྱེན་པས་ཀྱིས་བོད་དང་དབྱིན་ཇི་བར་ར་ལ་ཆིངས་ཡིག་བཞག་ཡ་དང་ཨ་ནི་རྗེས་ལ་དེ་གི་ཆིངས་ཡིག་དེ་གི་མཇུག་སྐྱོང་དེ་ཡག་པོ་མ་བྱུང་བ་རྐྱེན་གྱིས་ཨ་ནི་དུ་སི་ངོས་འཛིན་བྱེད་སྟངས་སོ་སོ་སོ་སོ་ལྷག་བསྡད་པའི་གི་གནས་ཚུལ་དེ་ཚོ་བྱུང་བསྡད་འདུག་བྱས་ཙང་ད་དེ་འདྲ་ང་ཚོའི་གནས་ཚུལ་དེ་དང་དེ་ག་རང་རེད་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུའི་ནང་ལ་གཞི་རྩའི་གི་རྒྱ་ནག་ནང་ལ་བཞི་བཅུ་ཞེ་དགུའི་ཟླ་བ་བཅུ་པའི་ཚེས་པ་གཅིག་བྱས་ནས་རྒྱ་ནག་ནང་ལ་གཞུང་གསར་རྙིང་བརྗེ་པོ་བརྒྱབ་རེད་དེ། ཡིན་པ་ཡིན་ན་ལ་གཞུང་གསར་རྙིང་གཉིས་ཆར་གྱི་གཞུང་གསར་པ་ཡིན་ན་རྙིང་པ་ཡིན་ན་འདི་གཉིས་ཆར་ལུགས་ཀྱི་བོད་ལ་འཛིན་པའི་གི་ལྟ་སྟངས་ཟེར་ནའང་འདྲ། གཅིག་པ་ལུགས་ཆགས་བསྡད་ཡོད་རེད་བོད་རྒྱ་མིའི་མངའ་ཁོངས་ཡིན་ཟེར་གྱི་སྐད་ཆ་ཅིག་ཡོད་རེད་བ་ད་ད་རུང་དུ་དེ་ལས་ད་ཛ་དྲག་ཆེ་ཡ་ཅིག་གིས་རྒྱ་ནག་དམར་པོའི་གཞུང་འདི་གིས་རྒྱ་ནག་རྒྱལ་ཡོངས་ལ་བཅིངས་འགྲོལ་བཏང་བས་མི་ཚད་ད་བོད་ལ་ཡང་བཅིངས་འགྲོལ་བཏང་གི་ཡིན་ཨ་ནི་ཏཱ་ལའི་བླ་མའི་སྲིད་གཞུང་ལ་ངོ་ལོག་རྒྱག་དགོས་ཟེར་མི་མང་གི་ངོ་ལོག་རྒྱག་དགོས་ཟེར་དེ་འདྲས་ཅིག་མཚོ་སྔོན་རླུང་འཕྲིན་དང་པེ་ཅིང་རླུང་འཕྲིན་དེ་ཚོ་ནས་ཅིག་བཏང་ཡོང་དགོས་རེད་དེ་བཏང་བ་དང་ད་ང་ཚོ་ཧང་སངས་ཅིག་བྱས་དེ་དེ་བར་དུ་ང་ཚོས་གིས་རྒྱ་ནག་ནང་ལ་ག་རེ་འགྲོ་གི་ཡོད་མེད་དེ་ཚོ་ལ་ཞེ་དྲག་ཅིག་བལྟས་མི་འདུག་བ། གཅིག་ང་ཚོས་སྐྱོན་ལུགས་ཞིག་དེ་ཤོར་ཡིན་ཟེར། གཞི་རྩའི་གོ་མིན་ཏང་དང་གུང་ཁྲན་ཏང་གཉིས་དམག་ཤོར་ཅིག་ནང་འཛིང་ཞེ་པོ་ཤོར་གི་ཡོད་རེད་བ། ཤོར་གི་ཡོད་དུས་སྐབས་སུ་ང་ཚོས་དེ་ཚོ་ལ་དོ་སྣང་ལི་མི་ས་ཅིག་མ་བྱས་བས་ཤ་ཤ་རྒྱུགས་སུ་ར་ཤ་ཤ་ད་གུང་ཁྲན་སླེབས་པ་དང་ཨ་ནི་གཞི་ནས་ཁོ་ཚོས་གིས་ཁྱབ་བསྒྲགས་དེ་འདྲ་བྱས་ཡོད་དུས་སྐབས་སུ་ཨ་ནི་ང་ཚོས་གིས་འོ་ད་རང་བཙན་རྒྱལ་ཁབ་ཅིག་ལ་ཁོ་ཚོས་བཅིངས་འགྲོལ་བཏང་གི་ཡིན་ཟེར་ན་ག་རེ་ལ་གོ་བ་རེད་ཟེར་གིས་གཞི་ནས་ད་ང་ཚོ་ཧང་སངས་གཉིད་ལས་སད་ཨ་ནི་འཚབ་ཆ་ལུས་ལངས་བྲེལ་ཤ་ལུས་ལངས་བྱས་གཞི་ནས་ད་རྒྱ་གར་ལ་ཐོག་བརྒྱུད་བྱས་ཨ་ནི་རྒྱ་ནག་ལ་ད་བོད་རྒྱ་གཉིས་ཀར་སེ་སྔོན་མ་ནས་བྱས་ཀྱི་མཆོད་ཡོན་གྱི་འབྲེལ་བ་ཡོད་པ་དང། ལྔ་བཅུ་གྱི་གོང་ནས་བྱས་ཀྱི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཅིག་གི་གཡས་གཡོན་དཔའ་རག་གི་ལོ་རྒྱུས་བརྒྱུད་རིམ་ལུས་ཆ་ཚང་ལུས་ཅིག་ཕར་འགྲེལ་བཤད་རྒྱག་ཡས་ཀྱི་བསམ་ཚུལ་བཅངས་བྱས་སྐབས་དེ་དུས་ཀྱི་ང་ཚོའི་གི་ཞྭ་སྒབ་པ་དང་རྩེ་ཕྱག་ཐུབ་བསྟན་རྒྱལ་པོ་ལགས་གཉིས་གཙོ་ཆེ་ཤོས་དེ་རྩེ་གཟིམ་ཆུང་གི་ལྷ་མོ་གསུང་བྱོན་མའི་གི་ལུང་བསྟན་བྱུང་རེད་ལབ་ཀྱི་ཡོད་རེད་དེ་ཡིན་ནའང་ལ་ད་དངོས་བྱས་ནས་དུས་སྐབས་དེའི་སྐབས་སུ་སྲིད་སྐྱོང་སྟག་བྲག་རིན་པོ་ཆེ་གིས་ད་བློས་འཁེལ་སའི་གི་མི་ལ་འོ་མ་རེད་དེ་ཞྭ་སྒབ་པ་ཆགས་བསྡད་ཀྱི་ཡོད་རེད་བྱས་ཙང་འདི་འདྲས་ཅིག་རྒྱ་ནག་དང་བཀའ་མོལ་ཤོད་ག་གནང་ཡ་གི་ཆེད་དུ་ཕ་རྒྱ་གར་བརྒྱུད་བྱས་བཏང་གནང་འདུག་ཨ་ནི་དེ་ལ་རྒྱ་གར་གི་དབྱིན་ཇི་ནང་དང་བར་ཞུགས་བྱེད་དགོས་པའི་གི་བསམ་ཚུལ་རེ་འདུན་དེ་འདྲ་བཅང་ཡོད་རེད། ད་སྐབས་དེ་དུས་རྒྱ་ནག་གི་ངོས་ནས་འཆར་གཞི་ན་འཆར་གཞི་ཆ་ཚང་བཏིང་ཚར་ཡོད་རེད་གང་བྱེད་སྐད་ཆ་བྱུང་ན་རེད་སྐད་ཆ་མ་བྱུང་ན་རེད་བོད་ལ་རྒྱ་མི་གི་ཅིག་བཙན་འཛུལ་ཟེར་ན་འདྲ་གི་འཆར་གཞི་ཆ་ཚང་བཏིང་བྱས། ཧ་ལམ་སོ་ན་སྒོ་རྡུང་གི་ཡོད་ར་ད་ང་ཚོ་སྒོ་རྡུང་རྡུང་པ་འདུག་ག་ཟེར་ན་གཉིད་ཉལ་བསྡད་ཡོད་ར་བ་སྒོ་ག་འདི་རྡུང་གི་ཡོད་རེད་ཟེར་ན་ད་ང་ཚོ་རྒྱ་གར་ལ་ཕར་བྲོས་འདུག་བྱེད་དུས་སྐོར་སུ་རྒྱ་ནག་གི་མ་ནི་ཡའི་ཅིག་ས་ཆ་ཕྱོགས་གསུམ་ནས་བོད་ལ་ཡ་བཙན་འཛུལ་བྱེད་གི་ལས་ཀ་དེ་འགོ་བཙུགས་ཚར་ཡོད་ར་མདོ་སྨད་ཆ་ཚང་ལོག་ན་ད་ཨ་ནི་མདོ་སྟོད་གི་ས་ཆ་ཕྱེད་ཀ་ཙམ་ཅིག་ཁོ་ཚོས་གི་དབང་སྒྱུར་འོག་ལ་བསྡད་ཡོད་རེད་སྔོན་མ་མཱ་ཕུའང་གི་ས་ཆ་དང། ལིའུ་ཧོན་གི་གི་སི་ས་ཆ་དེ་ཚོ་བྱས་ཙང་ད་ང་ཚོ་མ་ཎི་ཡའི་སྒོ་རྡུང་རྡུང་བར་དུ་ང་ཚོས་ཧ་གོ་ཡོད་མ་རེད་རྒྱལ་སྤྱིའི་ཐོག་ལ་ང་ཚོས་གྲ་སྒྲིག་ལུས་བྱེད་ཐུབ་ཡོད་མ་རེད་ད་མ་ཎི་ཡའི་སྒོ་རྡུང་རྡུང་བར་ཧང་སངས་ཀྱི་ཨ་ནི་སྐུ་ཚབ་དེ་གཉིས་ཕར་ཚོགས་འདུ་བྱེད་ཀ་འགྲོ་གི་ཡིན་ཟེར་ལབ་ག་ཞིག་རེད་ཁོ་ཚོ་ནི་ཨ་ནི་མ་ཎི་ཡའི་ཁོ་རང་ཚོའི་གི་རྒྱལ་མི་གི་འཆར་གཞི་ག་རེ་ཡོད་པ་དེ་གཞི་བཟུང་གི་ལག་ལེན་བསྟར་དགོས་རྒྱ་ནག་གི་སྲིད་བྱུས་ཁོ་རང་ཐོག་མ་དེ་དེ་རེད་ཡག་ཤོས་བྱུང་བ་ཡིན་ན་བོད་པས་གི་ཁས་ལེན་བྱེད་ཀྱི་དམག་རྒྱག་དགོས་མེད་པ་རྒྱལ་སྤྱིའི་ཐོག་ལ་ཁོ་ཚོས་གི། དྲག་གནོན་ཟེར་ན་འདྲ་བཙན་འཛུལ་ཟེར་ན་འདྲ་དེ་ཁོ་ཚོའི་མིང་དེ་ཁྱེར་འདོད་ཡོད་མ་རེད་བ། འོ་དེ་ཅིག་བྱས་ཨ་ནི་གལ་སྲིད་ལ་མ་དགའ་བ་ཡིན་ན་དྲག་པོའི་གི་ཐོག་ནས་ཅིག་ལེན་པའི་གི་ཉེན་བརྡ་ཟེར་ན་སྡིགས་ར་ཟེར་ན་འདྲ་དེ་དང་འཆར་གཞི་ཆ་ཚང་ཅིག་བཏིང་བསྡད་འདུག་བ། བཏིང་བསྡད་དུས་སྐབས་དེ་དུས་ཀྱི་ད་ང་ཚོས་གྲོས་མོལ་གནང་ཡོང་དུས་གོ་སུ་ཧེ་བག་ཞེ་པོ་ཡོད་རེད་ང་ཚོའི་ངོས་ནས་ང་ཚོ་རང་བཙན་ཡིན་ཟེར་ཏེ་འདྲ་ཟེར་ན་ངོས་འཛིན་དེ་ག་རང་རེད་མངོན་འདོད་ཡང་དེ་ག་རང་རེད་དེ་མེད་ན་ང་ཚོས་འགྲིག་ཐབས་མེད་ཟེར་ཅིག་ད་འཆར་གཞི་དང་གྱོད་དོན་དང། མངོན་འདོད་དེ་འདྲ་ཞིག་འཁྱེར་ཡོང་གི་རེད་རྒྱ་ནག་གི་ངོས་ནས་ད་སྔོན་མ་གོ་མིན་ཏང་ལས་དང་ལྷག་པའི་གོ་མིན་ཏང་གི་སྐབས་སུ་ད་ལྟ་བོད་རྒྱ་མི་མངའ་ཁོངས་ཟེར་སྐད་ཆ་རེད་བ། ད་ལམ་དེ་ལས་ལྷག་པའི་ཁོ་ཚོས་ཀྱི་མངོན་འདོད་ག་རེ་ཟེར་ན་བོད་ཀྱི་མཐའ་མཚམས་ཀྱི་སྲུང་སྐྱོབ་དང་ཕྱི་འབྲེལ་གི་དབང་ཆ་དང་ཨ་ནི་ད་དང་པོ་ད་ད་རྒྱ་མི་མངའ་ཁོངས་ལ་ཅིག་ཡིན་པ་བྱས་དེ་བྱས་ཙང་གྱོད་དོན་གཙོ་ཆེ་ལ་གསུམ་ཅིག་ད་མང་པོ་ད་ཞེ་པོ་ཡོད་རེད་ད་གསུམ་ཅིག་ཅིག་འཁྱེར་འདུག་བ། ད་དེ་འཁྱེར་མཁན་དེ་དང་སྟོན་མཁན་དེ་སུ་ཆགས་བསྡད་ཡོད་རེད་ཟེར་ན་ལྷོ་ནུབ་ཅུས་གི་སྐབས་དེ་དུས་ཀྱི་དམག་སྲིད་ཀྱི་འགན་འཁྱེར་མཁན་ཀྱི་ལིའུ་བ་ཁྲེན་ལབ་མཁན་དེ་གི་བོད་བཅིངས་འགྲོལ་གཏོང་སྟངས་ག་འདྲ་གཏོང་གི་ཡིན་པ་ཟེར་ཁོ་རང་གི་འཆར་གཞི་ཅིག་འདུག་དེ་ཁྱེར་ཡོང་བ་ར་མ་གཏོགས་པའི་དབུས་གཞུང་རང་གི་དྲང་པོ་བཤད་ལ་འཆར་གཞི་ལོས་ཞིག་རེད་མི་འདུག་ཨོའོ་ཨ་ལོངས་སུ་ལོངས་སུ་རྒྱ་ནག་གཞུང་རང་གི་འཆར་གཞི་ལོས་ཞིག་མ་རེད་དེ་བོད་ལ་བཙན་འཛུལ་བྱེད་ཀ་ཡོང་མཁན་གི་དམག་སྡེ་གཅིག་གི་ག་རེ་ཟེར་ན་བོད་ལ་བཙན་འཛུལ་བྱེད་སྟངས་གི་སྲིད་ཇུས་ལག་ལེན་ག་འདྲ་བསྟར་ག་ཟེར་གི་ཨོའོ་འདི་འདྲས་གི་སྲིད་ཇུས་ཅིག་ཡིན་པ་སོང་ཙང་ཕན་ཚུན་བར་ལ་འགལ་ཟླ་ཞེ་པོ་ཡོད་རེད་སྣང་བ་ལ། ལོངས། ད་ལྟ་སྟོབས་ལགས་ཀྱིས་གསུངས་སོང་དོན་ཚན་གསུམ་ཅིག་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ཟླ་བ་དགུ་པའི་ཚེས་པ་བཅུ་དྲུག་གི་ཉིན་མོ་དེ་ཡིན་པས་ན་རྒྱ་ནག་གཞུང་གི་གཞུང་ཚབ་དང་ཨ་ནི་སྐབས་དེ་དུས་ད་རྒྱ་གར་ལ་མངགས་གཏོང་གནང་པའི་སྐུ་ཚབ་ཕན་ཚུན་ལ་གྲོས་མོལ་གནང་རྗེས་ཡང་སྐབས་དེ་དུས་རྒྱ་ནག་གིས་དོན་ཚན་གསུམ་ཅིག་གི་བཏོན་གནང་པ་དེའི་སྐོར་ལས་ཡང་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ད་ཁོ་རང་ལོ་རྒྱུས་ཀྱི་ད་གནས་ཚུལ་འདིའི་ནང་ལོགས་ལ་དངོས་སུ་ཡོད་མཁན་གྱི་མི་སྣ་གཅིག་གི་ཐོག་ནས་ཡང་ངོ་སྤྲོད་འདུག་ཅིག་གནང་བཞག། བོད་ཟླ་བརྒྱད་པའི་ཚེས་ལྔ་གཟའ། སྤྱི་ཟླ་དགུ་བའི་ཏ་རིག་བཅུ་དྲུག་ཉིན་ག་དེ་རེད། རྒྱ་དམར་གུང་ཁྲན་གྱི་གཞུང་ཚབ། ཡོན་ཧྲིན་གྱི་ད་གཞུང་ཚབ་དང་པོ་དེ་རེད་ད་དབང་ཚང་མ་ཡོད་པ་དེ་རེད། ཁོང་ཐོག་མའི་མཇལ་འཕྲད་ཞུས་པ་ཡིན། དེའི་གཞུག་དེ་ཨ་ནི་བཀའ་མོལ་ཞུ་ཡག་མཇལ་འཕྲད་ཅིག་མཇལ་འཕྲད་ཐེངས་གཉིས་བྱས་ཏེ། བོད་རང་བཙན་ད་མུས་ཤིག་ཞུ་རྒྱུ་དང། རྒྱ་བོད་མཆོད་ཡོན་གྱི་མཐུན་ལམ་མུ་མཐུད་དམ་ཟབ་ཞུ་རྒྱུ། བོད་ཕྱི་རྒྱལ་བཙན་དབང་རྒྱལ་ཁབ་ནས་བཅིངས་འགྲོལ་གཏོང་རྒྱུ། ཞེས་པ་འདི་བོད་ནང་དབྱིན་ཇི་དང་ཨ་མི་རི་ཀ་གོ་མིན་ཏང་སོགས་ཕྱི་རྒྱལ་སུ་གང་གི་དབང་ཤུགས་རྩ་བ་ནས་མེད་བོད་ནི་སྐྱབས་མགོན་ཏཱ་ལའི་བླ་མས་སྐྱོང་ཞིང་འཚོ་བཞིན་ཡིན་ཚུལ་སོགས་ཞིབ་བརྗོད་ནན་ཏན་བྱས་པར་ས་རྒྱ་མིའི་སྐད་ཆ་དེ་གའི་དུས་དུས་རབས་ཀྱི་མ་ཉེས་བྲིས་ཡོད་རེད་བོད་རང་བཙན་ད་མུས་ཞེས་གསུང་རྒྱུ་འདི་རྩ་བ་ནས་འགྲིག་གི་མི་འདུག་བོད་ནང་ཕྱི་རྒྱལ་གྱི་ཤུགས་མེད་ངེས་དངོས་འབྲེལ་ཡིན་ན་ཡག་པོ་ཞེ་དྲག་རེད་སླར་ཡང་རྒྱ་ནག་གཞུང་གིས་གཏན་འབེབས་བྱས་ཚུལ་དེབ་ཆུང་ཞིག་སྤྲད་དེ་ཡང་ཡང་རྒྱ་ནག་གཞུང་གིས་གཏན་འབེབས་བྱས་པ་རེད་ཟེར་ཡང་དེབ་ཆུང་ང་ཚོར་སྤྲད་པ་རེད། དེའི་ནང་གི་དོན་ཚན་ལྔ་བཅུ་ནས་ལྔ་བཅུ་ང་གསུམ་པའི་བར་ལ་ང་ཚོས་ལག་ལེན་བསྟར་གྱི་ཡིན། སྐུ་ཚབ་རྣམས་དེ་ཡག་པོ་ཞིག་གཟིགས་ནས་དགོངས་པ་བཞེས་རོགས་གནང་ཟེར་བ་རེད། ད་དེའི་ནང་ང་ཚོས་བལྟས་པ། ས་གནས་ཀྱི་སྲིད་གཞུང་ལ་གོ་བསྡུར་གྱི་འདོད་པ་དང་བསྟུན་ནས་དབུས་གཞུང་གི་རོགས་རམ་དང་བཅས་བཟོ་རྒྱུ་ཞེས་ཁས་འཁོད་འདུག་ས་ཁོ་ཚོའི་དེབ་དེའི་ནང་ད་ག་རང་བཤད་ཀྱི་ཡོད་པ་རེད། ད་ཁོང་གི་སྙིང་པོ་སྙིང་པོ་ཕར་ཚུར་སྐད་ཆ་ཞིབ་པོ་ང་ཚོ་ཤོད་རེས་མང་པོ་ཞིག་ཐོབ་ཡོད་རེད་ད་ཁོང་ལ་ཉི་མ་གཉིས་གསུམ་སྐད་ཆ་ཤོད་རེས་ཐོབ་ཡོད་རེད་ཐོབ་བའི་སྙིང་པོ་དེ་དག་པོ་གཟིགས་འདུག་རྡོག་རྡོག་ཅིག་བཤད་ན་དོན་དག་གསུམ་རེད་ཁོས་ལག་པས་མཛུབ་མོའི་གྲངས་ཀ་བཏིང་ཡོད་དོན་དག་གསུམ་རེད་ང་ཚོ་ཐག་གཅོད་བྱས་ཡ་དེ་དོན་ཚན་དང་པོ་དེ་བོད་རྒྱ་ཁོངས་ལ་ཁས་ལེན་བྱ་དགོས་རེད་དོན་ཚན་དང་པོ་དེ་རེད། གཉིས་པ་དེ་བོད་ཀྱི་སྲུང་སྐྱོབ་རྒྱ་ནག་གཞུང་གིས་བྱེད་ཀྱི་ཡིན་གསུམ་པ་དེ་ཕྱི་རྒྱལ་དུ་སྲིད་དོན་དང་ཚོང་སོགས་བཀའ་མོལ་ཇི་འདྲ་དགོས་ཀྱང་རྒྱ་ནག་གཞུང་བརྒྱུད་ནས་བྱེད་དགོས་རེད་འདི་གསུམ་བྱུང་ན་ང་ཚོ་སྐད་ཆ་མེད་བྱས་ནས་འོ་ད་ཁོས་དོན་ཚན་གསུམ་ལ་བཙགས་པ་རེད་ང་ཚོ་ང་ཚོས་ད་ལྟ་རྩ་ནས་བོད་རྒྱ་ཁོངས་ཟེར་འདི་ཁས་ལེན་རྩ་ནས་བྱེད་ཀྱི་མིན་ང་ཚོ་རང་བཙན་ད་མུས་ལ་བསྡད་གི་ཡིན་རྒྱ་བོད་གཉིས་མཆོད་ཡོན་གྱི་འབྲེལ་བ་དེ་འཇོག་གི་ཡིན་མ་གཏོགས་ཅིག་ང་ཚོ་བས་རྒྱུ་ཚོ་ཁས་ལེན་བྱེད་འདོད་མེད་ཁོ་རང་རང་བཤད་ནས་མཐའ་མ་དེ་ད་ཁོང་དོན་ཚན་གསུམ་པོ་དེ་ལ་ཁས་ལེན་མ་ལེན་བསམ་བློ་གཏོང་སེ་འདི་མ་ལེན་ན་དམག་ཡོད་སེ་འོ་ད

རྒྱུ་མཚན་ག་རེ་རེད་ཟེར་ན་ང་ཚོའི་གི་མངོན་འདོད་དེ་བོད་རང་བཙན་ཡིན་པ་དང་རྒྱ་མིས་ཀྱི་བོད་ལ་ས་མཚམས་ལ་བཙན་འཛུལ་བྱེད་དགོས་ར་དེ་ཕྱིར་བཤིག་བྱེད་དང་ནི་རྒྱ་བོད་སྔོན་མའི་གི་མཆོད་ཡོན་གྱི་འབྲེལ་བའི་གི་མཐུན་ལམ་དེ་གཞི་བཞག་བྱེད་ཀྱི་ཡིན་ཟེར་གྱི་འདི་ཡི་ཕྱིར་དེ་གོ་ཟེར་ན་ང་ཚོས་འབྲེལ་ལམ་བྱེད་ཀ་བཏང་རེད་མ་གཏོགས་བོད་ཀྱི་སྲིད་ཇུས་གཅིག་ཐག་གཅོད་བྱེད་ཀ་དང་སྲིད་ཇུས་གཅིག་གི་ལངས་ཕྱོགས་གཅིག་གི་བར་ལ་སྐད་ཆ་བྱེད་ཀ་བཏང་གི་ཡོད་མ་རེད་བ་ད་རྒྱ་ནག་གི་ངོས་ནས་མ་ནས་ག་རེ་བཏང་གི་ཡོད་རེད་ཟེར་ན་སྲིད་ཇུས་གཅིག་དང་བོད་ལ་ནི་རྒྱ་ནག་གི་དབང་བསྒྱུར་བྱེད་སྟངས་ཀྱི་སྲིད་ཇུས་གཅིག་ལག་ལེན་བསྟར་ཕྱོགས་སྐོར་ལ་ག་ས་ན་གྲོས་བསྡུར་བྱེད་ཀ་ཡོང་དགོས་ར། འདིའི་བར་ལ་ཁྱད་པར་ཞེ་པོ་ཡོད་རེད་དེ་བྱས་ཙང་ང་ཚོའི་གི་སྐུ་ཚབ་ཚོ་ལ་འདི་འདྲས་གི་འགན་དབང་དེ་ཁ་ཐུག་ཁ་ཐུག་མེད་པ་ཡིན་པ་སོང་ཙང་ཕར་བཀའ་འདྲི་ཞུ་དགོས་ཞུ་དགོས་ཞུ་གིན་བྱེད་ཀྱི་ཡོད་དུས་སོང་ཙང་གནས་ཚུལ་མང་པོ་ཅིག་དུས་འགྱངས་ཆགས་ཅིག་རྒྱ་ནག་ཁོ་རང་ཚོའི་ངོས་ནས་ཡང་ཅིག་རེད་བོད་ལ་ང་ཚོས་རྗེས་འདེད་བཏང་ཡ་ཟེར་ན་དེ་འདྲས་ཚ་འདེད་ལུགས་ཅིག་བཏང་གི་ཡོད་རེད་དེ་ཡིན་ན་ལ་ང་ཚོའི་གི་གནས་ཚུལ་མང་པོ་ཞིག་དུས་འགྱངས་འགྲོ་དགོས་རེད་ད་དུས་འགྱངས་འགྲོ་ཡ་དེ་ལ་ང་ཚོ་ལ་དམིགས་ཡུལ་གཅིག་འདུག་ག་རེ་ཞིག་དམིགས་ཡུལ་འདུག་ཟེར་ན་གནམ་གཤིས་དགུན་ཁ་ཆགས་པ་ཡིན་པ་ཡིན་ན་རྒྱ་མིས་ཀྱིས་བོད་ས་མཐོ་ལ་བཙན་འཛུལ་དེ་ཁ་ཐུག་ཡོང་ཐུབ་ཀྱི་མ་རེད་ད་ཟླ་བ་གསུམ་བཞི་བྱས་བར་བ་དེ་ད་ང་ཚོ་ཕྱི་ཟླ་བདུན་པ་བརྒྱད་པ་དགུ་པ་དེ་ཚོ་ཡན་རེད་བ་བྱས་ཙང་ད་བཅུ་གཅིག་བཅུ་གཉིས་དང་པོ་གཉིས་པ་འདི་ཚོ་ལ་ཨ་ནི་རྒྱ་མིས་ཀྱི་བཙན་འཛུལ་དེ་བོད་ལ་ཡོང་ཐུབ་ཀྱི་མ་རེད་དེའི་བར་དེ་ལ་ང་ཚོས་ཀྱི་ཨ་མི་རི་ཀ་གཙོས་པའི་ཀྱི་རྒྱལ་སྤྱིའི་ཐོག་ལ་ང་ཚོས་འབྲེལ་ལམ་ལུགས་བྱས་རྗེས་རྒྱ་ནག་གི་བཙན་འཛུལ་དེ་ལ་ངོ་རྒོལ་བྱས་རྗེས་དེ་ཡར་ཡོང་མ་ཐུབ་པའི་ཆེད་ཀྱི་འབད་བརྩོན་དགོངས་པ་དེ་འདྲ་ཞིག་ལ་ང་ཚོས་བཞེས་ཤག་ཨ་བཞེས་རེད་དེ་ཡིན་ན་ལ་རྒྱལ་སྤྱིའི་ཐོག་ལས་ལྟ་སྟངས་ཚང་མ་བསྒྱུར་ཚར་རེད་མདོར་བསྡུས་ནས་བཤད་ན་དེ་འདྲའི་ང་ཚོས་སྐད་ཆ་དེ་ག་རེ་བཤད་དགོས་རེད་ཟེར་ན་ཆིག་སྟོང་དགུ་བརྒྱ་ལྔ་བཅུའི་ནང་གི་སྐད་ཆ་བཤད་རེད་ང་ཚོས་ག་དུས་ནས་ཀྱི་གོ་སྐབས་དེ་ཤོར་འདུག་ཟེར་ན་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ཞེ་བརྒྱད་ཞེ་དགུ་ལོ་ནང་འདིའི་ནང་ལ་ད་ང་ཚོས་ཀྱིས་དེ་འདྲ་ལྔ་བཅུ་ཐམ་པའི་ནང་གི་གཅིག་མགོ་གྲུང་པོ་བྱས་ཟེར་ན་འདྲ་གཅིག་ཚ་ཚ་འུར་འུར་གྱི་ལས་ཀ་བྱས་དེ་ཞེ་བདུན་ཞེ་བརྒྱད་ཞེ་དགུ་ལ་བྱས་ཡོད་ན་སྒྲུབ་ཡས་ལ་འགྲོ་བ་རེད་ད་དེ་འདྲ་ང་ཚོས་འབད་དེ་ལྔ་བཅུ་ཐམ་པའི་ནང་ལ་ཕྱིས་རང་དྲགས་འདུག་ག་ག་རེ་ཟེར་ན་དབྱིན་ཇིས་ཀྱིས་བོད་ལ་འཛིན་པའི་ཀྱི་བསམ་བློ་ཅིག་བསྒྱུར་ཚར་འདུག་ག་རྒྱ་གར་གཞུང་གིས་བོད་ལ་འཛིན་པའི་བསམ་བློ་ཅིག་བསྒྱུར་ཚར་འདུག་ག་ད་དེ་འདྲ་བསམ་བློ་སུ་ཚུར་སླེབས་ཡོད་རེད་ཟེར་ན་ཨ་མི་རི་ཀ་དེ་ལྡོག་ཕྱོགས་ཀྱི་ཚུར་སླེབས་དེ་ཡོད་རེད་དེ་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ནང་ལ་བཞི་བཅུ་ཞེ་དགུའི་གོང་ལ་ཨ་མི་རི་ཀས་བོད་ལ་རྒྱབ་སྐྱོར་དེ་ག་ཙམ་བྱེད་ཀྱི་ཡོད་མ་རེད། གོ་མིན་ཏང་དང་ཁོ་མཐུན་ཕྱོགས་རྒྱལ་ཁབ་རེད་བ། བྱས་ཙང་ཨ་རི་གཅིག་པོ་ཚུར་སླེབས་ཡོད་རེད་དེ་ཡིན་ནའང་མཉམ་དུ་ལ་ག་རེ་ཟེར་ན། ཀོ་རི་ཡ་དང་ཝེཏ་ནམ་གྱི་ད་དེ་དམག་འཁྲུག་དང་དེ་འདྲས་ཀྱི་གནད་དོན་དང་དེ་འདྲས་རྐྱེན་པས་ཀྱི་ཨ་རིས་ཀྱང་བོད་ལ་འབད་དེ་བཤད་ཀྱི་རྐང་གཅིག་གི་རྒྱབ་སྐྱོར་བྱེད་ཀྱི་ཡོད་མ་རེད་ད་ཡིན་ནའང་ལ་བོད་ལ་དངོས་གནས་ཀྱི་རྒྱབ་སྐྱོར་དགོས་མཁོ་ཡོད་པ་དང་ནུས་ཤུགས་སྤྲད་མཁན་དང་རྒྱ་ནག་ཅི་བྱེད་འདི་བྱེད་མེད་པ་ལ་འགྱུར་བ་བཟོ་མཁན་དེ་དབྱིན་ཇི་དང། རྒྱ་གར་གཞུང་གཉིས་རེད་བ་འདི་གཉིས་ཀྱིས་སྐབས་དེ་དུས་བསམ་བློ་དེ་འགྱུར་ཚར་རེད་འགྱུར་ཚར་བས་ང་ཚོས་ལྟ་སྟངས་དཔེ་བཤད་ན་ང་ཚོའི་སྐུ་ཚབ་དེ་ཚོ་ཧོང་ཀོང་ལ་འགྲོ་ཡས་ལའང་ཨིན་ཇིས་ཀྱི་ངོས་ནས་ཆོག་མཆན་སྤྲད་མི་འདུག་ཨ་སྐབས་དེ་དུས་བྱས་ཙང་འདྲ། བྱས་ཙང་འདི་འདྲས་ཡིན་དུས་སྐབས་སུ་ག་རེ་བྱས་ནས་ཆོག་མཆན་སྤྲད་ཀྱི་ཡོད་མ་རེད་ཟེར་ན་ཡས་ད་ཁོ་ཚོས་ཀྱིས་ཨིན་ཇིའི་གཞུང་རང་ནས་ཞུ་དགོས་འདུག་ཟེར་གི་ཡོད་རེད་ཨིན་ཇིའི་གཞུང་སྐབས་དེ་དུས་ཨིན་ཇིའི་གཞུང་རང་རེད་མ་གཏོགས་རྒྱ་གར་དེ་ལ་ཨིན་ཇིའི་གཞུང་བསྡད་ཡོད་མ་རེད་བ། རེད་རེད་བྱས་ཙང་རྒྱ་གར་འདི་བཞི་བཅུ་ཞེ་བདུན་ལོ་ནས་ད་བཞི་བཅུ་ཞེ་བདུན་རྒྱ་གར་རང་བཙན་ཐོན་ཚར་བ་རེད། རེད་ལགས་ཐོན་ཚར་རེད་དེ་ག་ནང་བཞིན་གྱི་རྒྱ་གར་གཞུང་གིས་བྱས་ན་སྲིད་བློན་ནེ་རུས་ཀྱིས་ང་ཚོའི་ཞྭ་སྒབ་པ་དང་རྩེ་ཕྱག་ཐུབ་བསྟན་རྒྱལ་པོ་ལགས་གཉིས་ཀྱིས་བར་བཞུགས་བྱེད་དགོས་པ་དང་བོད་ལ་བཙན་འཛུལ་ཡོང་ཡས་ཀྱི་སྐབས་སུ་རྒྱ་ནག་ལ་ངོ་རྒོལ་བྱེད་དགོས་ཞུས་དུས་སྐབས་སུ་བོད་དེ་མིང་ཙམ་གྱི་སྔོན་མའི་སིམ་ལའི་ཆིངས་ཡིག་ཟེར་ན་འདྲ་དབྱིན་ཇིས་ཀྱི་སྲིད་བྱུས་གཞི་བཟུང་ཟེར་ན་རང་སྐྱོང་གི་གནས་བབ་ལ་དགོས་རེད་རང་སྐྱོང་གནས་བབ་དེ་ལ་རྒྱ་གར་གཞུང་མོས་མཐུན་ཡོད་རྒྱ་གར་ཕྱི་སྲིད་ལས་ཁུངས་ཀྱིས་ཡང་དེ་ག་རང་བཤད་ཀྱི་འདུག་སྲིད་བློན་ནེ་རུས་ཡང་དེ་ག་རང་བཤད་ཀྱི་འདུག་དེ་མ་གཏོགས་པའི་དེ་རང་བཙན་ལ་ཨ་ནི་ཡོང་ཡས་ཡོད་མ་རེད་དང་རྒྱ་གར་གཞུང་བར་བཞུགས་ཟེར་མཁན་དེ་ཚོ་ཡོང་ཡས་ཡོད་མ་རེད། ཨ་ད་དེ་ཚོ་ཚང་མ་དུས་ཚོད་ཕྱིས་དྲགས་རེད་ཟེར་གི་རླུང་ལུ་བཏེགས་ཅེས་བཤད་ཀྱི་འདུག་གསུངས་ཞྭ་སྒབ་པའི་གསུང་གསུང་སྐད་ཤོད་ཡ་ཅིག་འདུག་ཨ། དེ་ཚོའི་གྲས་ད་དངོས་གནས་ཀྱི་གནས་ཚུལ་དེ་ག་རང་རེད་ཛ་དྲག་ཆེན་པོ་ཞེ་པོ་རེད་ཛ་དྲག་ཆེན་པོ་འདི་འདྲ་ཡོད་དུས་སྐབས་སུ་ང་ཚོའི་སྐུ་ཚབ་ཚོ་ལ་འགན་དབང་འདི་ནི་ཨོ་ད་དེ་རྒྱུན་གོང་ལ་བཏོན་པའི་དགོས་འདུན་དེ་མར་བཤད་བཤད་ལོས་མ་གཏོགས་དེ་ལས་འཕྲོས་པའི་ཀྱི་སྐབས་བསྟུན་གྱི་སྲིད་བྱུས་འགྱུར་བ་ག་རེ་འགྲོ་གི་འདུག་དེ་ལ་གཞིགས་པའི་ཐག་གཅོད་ག་རེ་བྱེད་ཟེར་དེ་གའི་ལག་ཁྱེར་ག་ག་ཡང་མི་འདུག་ཨ། འདི་འདྲས་ཀྱི་རྐྱེན་པས་ཀྱི་དཀའ་ངལ་མང་པོ་འཕྲད་འདུག་ཨ་ལགས་ཨ། འོང། བྱས་ཙང་ད་ལྟ་གོང་བཀའ་མོལ་བྱུང་ནང་བཞིན་རེད་སྐབས་དེ་དུས་ཡིན་པས་ན་རྒྱ་གར་ལ་ཨ་ནི་མངགས་གཏོང་གནང་པའི་སྐུ་ཚབ་ཚོ་ད་བོད་ཀྱི་བདག་དབང་སྐོར་ལ་ཨ་ནི་བཀའ་མོལ་ཞུ་ཡག་གི་འགན་དབང་དེ་མེད་པ་ཡིན་ཙང་སྐབས་དེ་དུས་ད་ནམ་སང་ཁོང་ཚོའི་སྐད་ཆའི་འགྱུར་བ་དང་འདི་ག་ལ་ལྟ་གིན་ལྟ་གིན་གྱི་ཐོག་ནས་ཨ་ནི་བོད་གཞུང་ལ་དགོངས་འཆར་གནང་ཡ་དང་བཀའ་མོལ་གནང་བ་འདི་གའི་སྙན་སེང་ཞུས་གནང་ཡ་དག་འདི་འདྲ་ཅིག་གི་གནང་གི་ཡོད་ཟེར་བ་བྱས་ཙང་འདིའི་སྐོར་ལ་ཏག་ཏག་ཡང་སྐུ་ངོས་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་གནང་བ་ཅིག་ཡོད། ད་རྒྱལ་ཁབ་ལ་སྙན་སེང་ཞུས་པ་འདི་ག་དུ་གསུམ་ཞུས་པའི་སྒང་ལ་བསམ་འཆར་བཏང་ཡ་བར་ང་ཚོ་ཡ་རྒྱལ་ཁབ་ལ་རྒྱ་མིའི་དམག་ཤུགས་ནི་ཆེན་པོ་ཅིག་སླེབས་གི་ཡོད་པ་ཤེས་ཀྱི་ཡོད་རེད་བོད་གཞུང་གི་ཏར་ཡིག་མང་པོ་ང་ཚོ་སླེབས་གི་ཡོད་རེད་ཡོད་རེད་དེ་ད་འགྲིག་ཐབས་རབ་ཅིག་ད་ད། དེ་ག་གི་ཕིགས་ཡོད་ན་ད་ང་ཚོའི་བསམ་བློའི་ནང་འདི་ཡོང་དགོས་རེད། ང་ཚོས་དོན་ཚན་ཞིག་ཁས་ལེན་བྱས་ན་དམག་མི་ཡོང་རྩིས་མི་ཡོང་ཨ། ཨ་ནི་འདི་རྒྱ་གར་ནང་ལ་སྐད་ཆ་བྱས་པ་སོང་ཙང་ཕྱི་རྒྱལ་ལས་ཁུངས་ཀྱི་ཁ་སོ་རེད་པཎྜི་ཏ་ནེ་རུ་ཇི་དག་གི་བར་ཞུགས་ལ་ཕེབས་མི་ཡོང་ཨ་བསམ་ནས་ད་ང་ཚོས་བསམ་འཆར་ཞིག་བཏང་རེད་ཡ། བསམ་འཆར་འདི་འདི་སུ་ཞུས་ཡོད་རེད་ཕྱི་རྒྱལ་དུ་སྲིད་དོན་ཚོང་སོགས་བཀའ་མོལ་ཇི་འདྲ་གནང་དགོས་ཀྱང་རྒྱ་ནག་གཞུང་བརྒྱུད་གནང་རྒྱུ་བཅས་དེ་གསུམ་ལ་ཁས་ལེན་གནང་དང་མི་གནང་གི་ལན་དགོས་དེ་དག་ལ་ཞལ་བཞེས་གནང་བ་ཡིན་ན་ས་མཚམས་ལ་དམག་རྒྱག་མེད། ཞི་བའི་བཅིངས་འགྲོལ་ཐོབ་གི་རེད། དེ་མིན་དམག་བཀག་ཐབས་མེད། ཅེས་རལ་གྲི་རྣམ་འགྱུར་བྱེད་པ། དེ་དག་ནི་ང་ཚོའི་ལག་རྩ་དང་ཕྱོགས་འགལ་ཧེ་བག་ཆེ་བའི་གནས་ཚུལ་རྣམས་རང་གཞུང་ལ་ཞུ་རྒྱུར། སྔ་དྲོའི་ས་མཚམས་སུ་གསར་སྤྲོས་སྡེ་ཟིང་མི་འབྱུང་བའི་དགོངས་བཞེས་གནང་རོགས་གནང། ང་ཚོས་འདི་གའི་གནས་ཚུལ་འདི་ག་དེ་ག་ཞུ་གི་ཡིན། གནས་སྐབས་ས་མཚམས་ལ་དམག་མི་ཡོང་ངེས།

གཉིས་པ། བོད་ཀྱི་སྲུང་ཆར་རྒྱ་དམག་འཛུགས་རྒྱུ་དེ་དེ་བཞིན་ཏག་ང་ཚོས་འདི་འདི་ཡག་ཡོད་བསམ་འཆར་འདི་འདྲ་ཞུས་བྱ་བ་རེད་ཏག་དོན་ཚན་གསུམ་ཁོང་ཚོས་དཀར་གཙང་ཏག་ང་ཚོས་དོན་ཚན་གསུམ་པོ་དེ་ལ་ཐ་ཁག་བཏང་ན་དམག་ཡོང་རྒྱུ་མ་གཏོགས་ཡོད་མ་རེད་ཏག་དེ་ལས་ང་ཚོས་དོན་ཚན་དང་པོ་ཞལ་བཞེས་གནང་ན་གསལ་དེ་ལྟར་བོད་རྒྱ་ཁོངས་མིང་ཙམ་གྱི་ཁས་ལེན་བྱས་ཟེར་དེ་ཁས་ལེན་བྱས་ཏག་དོན་ཚན་གཉིས་པ་དེ་རྒྱ་གར་དང་བལ་ཡུལ་ནས་མ་གཏོགས་བོད་ལ་དམག་ཡོང་མཁན་ཡོད་མ་རེད་འདི་གཉིས་ནས་བོད་ལ་དམག་སླེབས་སོང་ན་རྒྱ་ནག་ནས་སྲུང་སྐྱོབ་ལེན་རྒྱུ་དེ་མིན་ནམ་རྒྱུན་གྱི་དམག་མི་བོད་ནང་ལ་རྩ་ནས་མི་དགོས་བྱས་ནས་བོད་རང་གི་རང་བདེ་རང་སྲུང་བྱས་ནས་སྡོད་རྒྱུ། ཕྱི་རྒྱལ་དུ་དམག་འཁྲུག་བྱུང་ན་རྒྱ་མིའི་སྲུང་སྐྱོབ་ལེན་རྒྱུ། གསུམ་པའི་སྐོར་བོད་ནས་རྒྱ་གར་དང་བལ་ཡུལ་སོགས་ཕྱི་རྒྱལ་ལ་ཚོང་དང་ཤེས་རིག་སོགས་ཀྱི་བཀའ་མོལ་ཞུ་རྒྱུ་བོད་རང་ནས་བྱེད་རྒྱུ་ཙམ་ལ་བཀའ་མོལ་འགྲིག་ཐབས་ཞུས་ན། འགྲིག་གི་འདུག་འགྲིག་གི་མི་འདུག་སེམས་ཡ་ལྟ་ཡ་ཏར་དེ་འདྲ་ཅིག་བཏང་རེད། ཨ་ནི་འདི་ཞུས་ནས་འགྲིག་གི་ཡོད་ན། ཨ་ནི་མཇུག་སྐྱོང་བྱེད་ཁར་པེ་ཅིན་འགྲོ་དགོས་བྱུང་ན་ང་ཚོ་འགྲོ་གི་ཡིན་ད་མཇུག་སྐྱོང་གཏན་གཏན་གྱིས་བཟོ་ཡ་དེ་ཏག་ང་ཚོའི་བསམ་བློའི་ནང་འདི་ཡོད་རེད། འདི་ལ་རྒྱ་མིས་ཁས་ལེན་ཅིག་བྱས་སོང་ན་རྒྱ་གར་ས་ཐོག་དེ་ནས་ཁྱབ་བསྒྲགས་བྱེད་ཡ། རྒྱ་གར་གཞུང་འདི་ཕག་ཚོ་ལག་ལ་བཅུག་ཡ། ཁྱབ་བསྒྲགས་དེ་རྒྱ་གར་ནང་ནས་བྱེད་ཡ། ཏག་ང་ཚོའི་བསམ་བློ་འདི་དང་ནི་ཡར་སྙན་ཞུས་ཡོད་རེད། དེ་མིན་ས་མཚམས་སུ་དམག་འཁྲུག་སྡེ་ཟིང་ཡོང་རྒྱུ་གདོན་མི་ཟ་བའི་ཞུ་བདེའི་བཀའ་གསལ་འཕྲལ་འཕྲལ་ན་ཡོད་པ་ཞིག་རླུང་འཕྲིན་ཞིབ་རྒྱས་སྙན་ཞུ་དང། ང་ཚོའི་ཡིག་ཆ་ཚང་མ་འདི་ནང་འདུག་ག་རེ་ཝའི་ལིས་ནང་འདུག་གོ་ཡོད་རེད་དེ། ཡིན་ནའི་ཡའི་ཏན་ཏན་བྱས་ནི་ཏག་སེམས་བཏང་རེད། བཀའ་བློན་སྦུག་ནས་ཆེད་མངགས་ཀྱི་མི་བཏང་ནི་གྲོ་མོ་ནང་དང་ཉི་མ་གཉིས་རེད་གྲོ་མོ་ནས་རྟ་ཤད་ཐོག་ནས་ཡང་སྙན་ཞུ་ཞུས་ཡོད་སྟབས་དེ་ཏན་ཏན་གྱི་མ་བྱས་ཤིང་ཡོང་མ་རེད་བསམ་ནས་འདུག་བྱས་བྱས་པར་ང་ཚོས། ད་རྒྱ་མི་འདི་སྐད་ཆ་བྱུང་ནས་ག་རེ་བྱུང་བ་དེ་མཐའ་མ་རབ་དེ་དེ་འདྲའི་ནེ་རུའི་སྐུ་མདུན་ཕྱིན་ནས་ནི་ཞུས་པ་ཡིན་དེ་འདྲའི་ཟིག་འགྲོ་བ་ད་རྒྱ་མི་དེ་འདྲའི་ཟིག་ད་ས་མཚམས་ལ་ནི་རྒྱ་མིའི་དམག་མི་བསླེབས་ཡོད་རེད་དེ་ཚོ་བཀག་ཐབས་ནི་རྒྱ་གར་གཞུང་གི་ནང་མ་ནང་འགྲིག་གི་མི་འདུག་ང་ཚོའི་ལ་བས་གལ་མི་འདུག་ཨ་ནི་དོན་ཚན་དེ་འདྲའི་ཅིག་ཟིག་འདུག་ཁས་ལེན་བྱས་པ་གལ་ཆེ་ཚིག་གཅིག་ཞུས་ཡོད་མ་རེད། ང་ཚོའི་བསམ་འཆར་དེ་བཀའ་ཤག་ལ་བཏང་བ་མ་གཏོགས་རྒྱ་མིས་ལབ་པ་དེ་ག་ཇི་འདྲའི་ཞིག་འདུག་ག་བྱས་ན་པན་ཌིཏ་ནེ་རུ་དང་ཕྱི་རྒྱལ་ལས་ཁུངས་གཉིས་ཞུ་ཡག་རེད་འདམ་རྒྱག་འདམ་རྒྱག་སྐབས་ག་རེ་བྱུང་ན་ཡང་ཞུ་དགོས་རེད་ད་བོད་ཟླ་བརྒྱད་པའི་ཚེས་པ་བཅུ་བདུན་ཉིན་ག་ས་བཀའ་ཤག་གིས་བཀའ་ལན་ཐོག་མ་དེ་འབྱོར་བ་རེད་ས་རྒྱ་ནག་གཞུང་ནས་དོན་རྩ་གསུམ་ལ་བསྒྱུར་བཀོད་མེད་འདྲའི་ཚེགས་གཞི་ཤིན་ཏུ་ཆེ་བས་ཕུགས་དོན་གལ་ཆེར་ཞིབ་གླེང་བཀའ་བསྡུར་དང་འབྲེལ་བྱས་དེའི་ལན་རྗེས་བྱེད་རྒྱུ་རུ་སོང་རེད་ལན་རྗེས་ལ་གནང་གི་ཡིན་གསུངས་པ་རེད། དེའི་བར་ལ་ལ་མཐུན་ལམ་ཆེ་ཡོང།

གནང་རོགས་གནང། དེ་མ་གནང་ན་ས་མཚམས་ལ་དམག་སེམས་ཡོང་འདུག་ཞེས་ནས་སྐུལ་ལྕག་བརྗེས་བཏང་ན། འདི་འདྲའི་གཟིགས་རྒྱང་ཇི་ལྟར་བྱས་ན་ནི་ང་ཚོ་པེ་ཅིན་དོན་དག་ཙམ་ལས་མེད་པར་པེ་ཅིན་ལ་ཕྱིན་ནས་ང་ཚོ་ཐོན་ཡ་གལ་ཡོང་གི་མི་འདུག་ཡོང་གི་མི་འདུག་ང་ཚོ་ལན་ཅིག་ཅིག་གཏན་འཁེལ་དགོས་ཀྱི་འདུག་ཞེས་ནས་བོད་གཞུང་ཞུས་ཡོད་རེད། ད་བོད་གཞུང་འདིའི་ཁ་ཐུག་དེ་བོད་གཞུང་ཁེ་ས་ངས་བཀའ་མོལ་ཞུས་པ་ཡིན་པ་པན་ཌིཏ་ནེ་རུ་འདི་ཅིག་གནང་རོགས་གནང། བོད་གཞུང་སྐུ་ཚབ་བཙུགས་ཡ་ཅིག་གནང་རོགས་གནང་ཞུས་ནས་པན་ཌིཏ་ནེ་རུ་གིས་ཨ་ནི་འདི་ཡོང་གི་རེད་སྲིད་དོན་གྱི་སྐུ་ཚབ་མ་བཙུགས་རོགས་ཅིག་བརྙན་ལ་ཚོང་དོན་འཇོག་སྐྱོང་གི་མིང་བཏགས་པའི་སྐུ་ཚབ་ཅིག་ལྡི་ལིར་གཙོ་བོ་ཞུ་བ་འདི་ནས། སྲིད་དོན་གྱི་མིང་ཐོག་ལ་རྒྱུག་གི་ཡིན་ཟེར་པན་ཌིཏ་ནེ་རུ་གསུངས་ཡོད་རེད་ས་ཆ་ཞིག་དང་བསྟན་པ་ན་ཡོད་རེད་དེ་དེའི་ག་དུས་དང་ཡིན་ན་མ་ཚོང་དོན་གཉིས་པོ་དེ་ཡིན་ན་མ་ཕེབས་ཆོག་བཀའ་བློན་སྦུག་ནས་མར་ཕེབས་ནས་ཁོ་ཚོས་ངོས་ལེན་གི་ཡོད་མ་རེད་རྒྱ་གར་གི Political Officer ཅིག་དང་ངོས་ལེན་གི་ཡོད་མ་ལེན་ཙང་ཨ་ནི་ལྡི་ལིར་ཕེབས་ནས་ང་ཞུ་རོགས་ཅིག་གསུངས་ད་དང་པོ་སྐད་ཆ་བཙུགས་མཁན་ང་སོང་ཙང་ངས་ཞུས་བྱས་ད་ཚོང་དོན་ཁོ་ཚོ་ཕེབས་སོང་ད་ང་རས་སོན་པ་རེད་དེ་ལྡི་ལི་རང་བྱོལ་ཡ་ཡིན་དེ་ཁོ་ཚོས་ནི་ཡིན་ན་ཚོང་པ་ཚོ་དང་བཀའ་མོལ་གནང་ཆེད་ད་བྱས་པའི་སྒང་ལ་ཡ་ཕྱིན་ན་མ་གཏོགས་དེ་བསྡད་ནས་ནི་ཚོང་གི་སྐད་ཆ་བྱ་སྐད་མི་འདུག་ཚོང་རྒྱག་ས་དེ་བཀའ་བློན་སྦུག་དང་སྒང་ཏོག་གཉིས་ནས་བོད་ལ་ཚོང་རྒྱག་གི་ཡོད་རེད་བྱས་ཙང་ནི་ཡ་ཕྱིན་ན་མ་གཏོགས་འགྲིག་གི་མི་འདུག་གསུངས་བྱས་ཁོ་གཉིས་ནི་དེ་པན་ཌིཏ་ནེ་རུ་རྗེས་འདི་ནས་ཡར་ཐེགས་པ་རེད་མ་གཏོགས་ཅིག་དེར་བཞུགས་ཡ་དགོངས་པ་བཞེས་མ་བྱུང་ད་འདི་ཚོང་དོན་ཕེབས་པ་འདི་འདི་ཁ་ཐུག་དེ་ཕེབས་ཡོང་རེད། ང་ཚོ་རྒྱ་མི་དེ་སྐད་བྱེད་ཀྱི་བསྡད་པའི་སྒང་དེ། ལོང་ད་དེ་ག་ནང་བཞིན་ཕར་ཚུར་སྐུ་ཚབ་ཚོགས་པ་རྒྱ་གར་བཞུགས་པའི་སྐབས་ལ་འགྱུར་བ་ཕྱིན་པ་དང་ཡང་གནས་ཚུལ་འདི་གས་ནི་ལམ་སང་ཚལ་ས་མ་བཀའ་ཤག་ལ་སྙན་སེང་ཞུས་ན་ཡང་དག་འདི་འདྲ་ཅིག་གནང་གི་ཡོད་ས་རེད་ལ་སྐབས་དེ་དུས་ཡང་བཀའ་ཤག་ནས་བཀའ་ལན་ཕེབས་པ་ཅིག་ངོ་སྤྲོད་ཏོག་ཙམ་ཅིག་གནང་གི། དོན་ཚན་ཞལ་བཞེས་གནང་ཕྱོགས་སྐོར་རྒྱལ་བློན་དྲུང་རྩིས་བཀའ་བསྡུར་གནང་དོན། དོན་ཚན་གསུམ་ལ་ཞལ་བཞེས་གནང་ཚེ་རང་ལྗོངས་ཆོས་སྲིད་དབང་ལུང་སྔར་ཡོད་རྩ་བརླག་མཚན་དོན་གཉིས་མེད་ཡོང་གཞི་དང་དོན་ཚན་ལ་ཞལ་བཞེས་གནང་སྟབས་མིན་ལུགས་ཐད་ཀར་ལན་འདེབས་གནང་ཡང། དེང་དུས་རྒྱ་དམར་གཞུང་དཔུང་སྟོབས་བཙན་ཁར་ས་མཚམས་ཁག་ལའང་དཔུང་དམག་ཁྱོན་ཆེ་འབྱོར་བསྡད་ཡོད་མུས་དང་བཅས་ལམ་སེང་ཟིང་འཁྲུག་མགྱོགས་རྐྱེན་ཅིར་འགྱུར་མ་ངེས་པས་འདིའི་སྐོར་ལམ་སེང་བཀའ་ལན་སྩལ་རྒྱུ་མཛད་དཀའ་ཤིན་ཏུ་ཆེ་ཞེས་ས་མཚམས་ནས་དཔུང་ལས་མི་འབྱུང་བའི་མཐུན་ལམ་ཐབས་ཤེས་གང་མཁས་ཀྱི་ངང་ནས་རྒྱལ་ཡོལ་འགྱངས་ཐབས་གང་ཐུབ་བྱེད་དགོས་དང་སླར་ས་མཚམས་ཀྱི་ཆུ་བབ་དང་ལྷག་པར་འཛམ་གླིང་ཡོངས་ཀྱི་གནས་དུས་འགྱུར་བ་སོགས་ལ་གཞིགས་པའི་དགོངས་བཞེས་སྐབས་བསྟུན་སྤྱི་ཚོགས་དང་བཀའ་བསྡུར་གནང་བའི་སྐབས་སོ་སོར་གནང་རྒྱུ་ཡིན་ཚུལ་ཞིག་ཀྱང་འབྱོར་བ་རེད་ས་ད་འདི་ཧང་སང་བའི་སྐད་ཆ་རེད་ད་ང་ཚོས་འདེད་ཀྱི་ཡོད་རེད་མགྱོགས་པོ་གནང་རོགས་གནང་ཚུར་རྒྱ་མིས་འདེད་ཀྱི་ཡོད་རེད་ང་ཚོས་ཡར་འདེད་ཀྱི་ཡོད་རེད་དེ་ལན་དེ་ཨ་ནི་འདི་བས་དོན་ཚན་གསུམ་པོ་དེ་ཁས་ལེན་དང་དེ་ཕུགས་ལ་ཕུགས་སྐྱོན་ཞེ་དྲག་རེད་དེ་འདྲས་སོང་ཙང་ཨ་ནི་གནས་སྐབས་མ་བྱས་པ་བྱས། ལན། སྤྲད་གི་མེད་ལབ་ན་ནི་ནམ་རྒྱང་མ་རྒྱག་གི་རེད། ཉེན་ཁ་གཅིག་འདུག། ལན། སྤྲད་ན་ནི་ཨ་ནི་ཐབས་སྡུག་ཞེ་དྲག་འདུག་འདི་འདྲ་སོང་ཙང་གནས་སྐབས་ཡ་ལི་ཡོད་ལི་བྱས། ཕར་འགྱངས་འདྲ་པོ་ར་ཅིག་ཅིག་བྱེད་ཀྱི་མི་འདུག་གས་ད་ཡིད་འདི་འདྲ་ཅིག་འཇོག་གི་རེད། ད་འདི་ཡ་ལི་ཡོ་ལི་བྱེད་ས་ནི་ཡོག་མ་རེད། རྒྱ་མི་ནི་ད་དུས་ཚོད་རང་བཀག་ཡོང་གི་ཡོག་རེད། ས་མཚམས་ལ་ནི་དམག་མི་འབྱོར་བསྡད་ཡོག་རེད། ཨ་ནི་ང་རང་ཚོའི་གཞུང་གི་དགོངས་པ་རུ་ག་པར་ཞིག་གི་ཡོད་སྟངས་གང་ཤེས། ང་ཚོས་ཞག་དོན་ཚན་གཅིག་བཏང་ཞག་རུབ་སྟེ་ང་ཚོའི་དོན་ཚན་དེ་ནི་འདི་ཕྱི་བར་ད་དམག་མ་ཡོང་བའི་ཐབས་ཤེས་ཅིག་བྱེད་གི་ཡོད་རེད་གཅིག་ལ་ཉག་མཛོ་སངས་ལ་ཉག་མཛོ་སངས་ཟེར་ནི་བོད་པའི་དཔེ་རེད་མཛོ་ཁལ་མ་འདི་འདྲ་དེ་ནི་ལ་ལ་ཡར་འགྲོ་བ་སྒང་ལ་ཐང་ཆད་ནི་ཡར་འགྲོ་མ་ཐུབ་པའི་སྐབས་འདི་ལ་དེའི་མར་ཉག་ཚེ་རབས་ཆད

ད་དེའི་ཁུལ་དུ་དེ་ནི་རྒྱ་གར་གཞུང་གིས་ཐབས་ཤེས་བྱས་བྱས་ཕར་ཁྱབ་བསྒྲགས་རབས་ཕྱིས་སུ་བྱས་ནས་ད་དམག་མི་ཡོང་བ་ཞིག་བཟོ་ཐུབ་ན་བསམ་པ་རེད་བསམ་བློ་འདི་བཏང་ཤག་ར་ང་ཚོས་འདི་ན་བསམ་བློ་འདི་བཏང་དུས་ད་ཡིན་ན་མ་ད་ལྟ་འདི་གས་རྩ་ནས་ཞལ་བཞེས་གནང་གི་ཡོད་མ་རེད་མ་གནང་ཙང་ཨ་ལས་འགྱངས་འདྲ་པོ་རང་བྱེད་ཟེར་བྱས་ནས་བཀའ་ལན་ཕེབས་པ་རེད། འདིའི་སྐབས་དེར་ཡིན་པ་ཡིན་ན་སྐུ་ཚབ་ད་རྒྱ་གར་ལ་བཞུགས་ཡོད་རེད་རྒྱ་ནག་གཞུང་ཚབ་དང་འབྲེལ་བ་ཅིག་གནང་གི་ཡོད་རེད་ཨ་ནི་རྒྱ་གར་གཞུང་དང་འབྲེལ་བ་ཅིག་གི། གནང་མུས་གཅིག་གི་ཆགས་བསྡད་ཡོར་བ་ད་སྐབས་དེ་འདྲ་གཅིག་གི་ཐོག་ལ་ནི་ང་རང་ཚོ་ད་བོད་ཀྱི་ཁམས་ཕྱོགས་ད་ཆབ་མདོ་ཁུལ་ལ་བཙན་འཛུལ་གྱི་དམག་དེ་འགོ་བཙུགས་ཡོར་རེད་ལ་རྒྱ་གར་ག་ཡིན་ནའི་ལས་སྐབས་དེ་དུས་ཀྱི་རྣམ་འགྱུར་ལ་ཡང་འགྱུར་བ་ཆེན་པོ་གཅིག་ཕྱིན་ཡོད་ས་རེད་ད་དེ་དུས་རྒྱ་ནག་གཞུང་གིས་རྒྱ་གར་དང་རྒྱབ་ལ་འབྲེལ་བ་དང་རྒྱ་གར་ལ་ཁེ་ཕན་ག་རེ་ར་གཅིག་གི་སྤྲད་ཡོད་ན་ད་ང་རང་ཚོས་དུས་རྒྱུན་སྐད་ཆ་ར་བཤད་པ་ཡིན་ན་རྒྱ་དཀར་ནག་གཉིས་ཀྱི་རྒྱབ་ལ་ཚོང་ག་རེ་ར་གཅིག་གི་རྒྱབ་ཡོད་ན་ལོ།
རེད་ད་སྒྲོལ་དཀར་ལ་རྒྱ་དཀར་ནག་གཉིས་ཀྱི་རྒྱབ་ལ་ཚོང་ཟེར་ན་འདྲ་རྒྱ་གར་གཞུང་གི་ངོས་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ཞེ་བརྒྱད་དེ་ཚོ་ལ་བོད་རང་བཙན་གནས་བབ་བྱེད་ཡས་དང་ནི་རྒྱལ་སྤྱིའི་ཐོག་ལ་ནི་བོད་དེ་རང་བཙན་རྒྱལ་ཁབ་ཅིག་ཡིན་པའི་གི་ཁྱབ་བསྒྲགས་ཟེར་ན་འདྲ་དེ་འདྲས་བྱེད་ཡས་ཀྱི་འབད་བརྩོན་ལ་ཤུགས་ཆེ་བོ་བྱས་ཡོད་རེད་ད་ཡིན་པ་ཡིན་ན་ང་ཚོས་ག་རེ་ཐུག་རེད་ཟེར་ན་དབྱིན་ཇི་ཕར་འགྲོ་གི་ཡོད་རེད་དབྱིན་ཇི་འགྲོ་བ་ཡིན་ན་ང་རང་ཚོས་སྔོན་མ་ཀྱི་ས་ཆ་དེ་དབྱིན་ཇི་ཀྱི་དུས་སྐབས་དུས་སྐབས་སུ་བོད་དང་དབྱིན་ཇི་བར་རག་གི་འབྲེལ་བ་བརྗོད་རོགས་ལ། འདི་རྒྱ་གར་གཞུང་ལ་རྒྱུན་འཛིན་བྱེད་དགོས་ཀྱི་མི་འདུག་མེད་དུས་སྐབས་སུ་ང་ཚོའི་ངོས་ནས་བསམ་བློ་དེ་ག་རེ་འཁོར་ཡོད་རེད་ཟེར་ན་རྒྱ་གར་གྱིས་ང་ཚོ་སྲུང་སྐྱོབ་བྱེད་ཐུབ་ཀྱི་མ་རེད་བསམ་པའི་བསམ་བློ་དེ་ཡོད་རེད་དབྱིན་ཇི་ནང་ད་བྱས་ཙང་སྐབས་དེ་དུས་སྐད་ཆ་ཡོད་ར་དྷོ་ཏི་གྱོན་མཁན་འདི་ལ་ཡིད་བློས་འགེལ་ཞེ་དྲག་ཡོད་པ་མ་རེད་ད་ཟེར་གྱི་སྐད་ཆ་དེ་འདྲ་བཤད་འོས་ཀྱི་ཤེས་ཡ་ཡམ་ཟེར་ན་འདྲ་ང་ཚོས་དེ་འདྲ་གླེང། ཅིག་ཡོད་རེད། མདོར་བསྡུས་ནས་བཤད་ན་མོན་རྟ་དབང་ཚུན་ང་ཚོ་ལ་ཚུར་འཁྱེར་དགོས་ཡས་ཀྱི་སྐད་ཆ་ཞིག་ཡོད་ཚུར་སློག་དགོས་ཡས་ཞོར་ར་དེ་ག་རེ་ཟེར་ན་མིག་མ་ཧོན་ལ་དབྱིན་ཇིའི་སྐབས་སུ་བཞག་ཡོད་ར་དེ་སློག་དགོས་ཡས་བྱས་ཙང་ང་ཚོའི་ངོས་ནས་སྐབས་དེ་དུས་ད་དེ་ཚུར་སློག་དགོས་ཡས་དང་ཨ་ནི་རྒྱ་གར་དེ་དབྱིན་ཇིའི་གཞུང་གི་རྒྱུན་འཛིན་པ་ཡིན་པ་དེ་ཁྲིམས་ཐོག་ནས་ཁས་ལེན་ཅིག་ང་ཚོས་སྐབས་དེ་དུས་བྱས་མི་འདུག་ད་བོད་པའི་ཀྱི་འཐུས་ཤོར་ཞིག་དེ་རེད་དེ་ཡིན་པ་སོང་ཙང་ད་ནེ་རུ་ཀྱི་ངོས་ནས་ད་བོད་ལ། རེ་བ་ལོ་གཅིག་བཙལ་བ་ཟེར་ན་འདྲ། རླུང་ལོ་ལངས་པ་ཟེར་ན་འདྲ་དེ་འདྲས་བྱས་རྗེས་རང་བཙན་གྱི་གནས་བབ་ལ་ཁོ་ཚོས་སྒུག་བསྡད་ཐུབ་ཡས་མེད་པ་ལམ་ལ་འགྲོ་ཤེས་ཀྱི་མེད་པའི་གནས་སྟངས་དེ་འདྲ་བྱུང་བ་ཡིན་པས་སོང་ཙང་བཞི་བཅུ་ཞེ་དགུ་གི་གཞུག་ལ་ལྔ་བཅུ་གཡས་གཡོན་འདི་ཚོ་ལ་ད་བོད་རྒྱ་མིའི་མངའ་ཁོངས་རེད་ཟེར་གྱི་ནེ་རོ་གི་དེ་བྱས་རེད། གང་འདྲས་ལབ་དགོས་རེད་ད་ས་བྲག་སུ་རུ་སྲིད་ཇུས་དེ་བཟུང་འདུག་ཨ།
ལོང། ད་ཡིན་ན་སྐབས་དེ་དུས་རྒྱ་ནག་དང་རྒྱ་གར་ཕན་ཚུན་ལས་ཡང་གནས་ཚུལ་མང་པོའི་ཐོག་ལ་བགྲོ་གླེང་བྱེད་ཡག་ཅིག་གི་ཡོད་ཀྱི་རེད་བསམ་གི་ད་རྒྱ་གར་དེ་བཞི་བཅུ་ཞེ་བདུན་ལོ་ལ་རང་བཙན་ཐོབ་པ་ཅིག་རེད་སྐབས་དེ་དུས་ཀྱི་རྒྱ་ནག་དེ་ཡིན་པ་ཡིན་ན་ལས་བཞི་བཅུ་ཞེ་དགུ་ལོ་ལ་ཐོབ་པ་ད་ཤར་ཕྱོགས་ཀྱི་ལུང་པའི་ནང་ལོ་ལ་རྒྱལ་ཁབ་གསར་པ་གཉིས་ཅིག་ཆགས་བསྡད་ཡོད་རེད་ད་ག་ནང་བཞིན་རྒྱ་གར་གྱི་ཕྱོགས་ནས་བལྟས་པ་ཡིན་ན་པ་ཀི་སི་ཐན་དེ་ལས་རྒྱལ་ཁབ་གསར་པ་ཅིག་ཆགས་བསྡད་ཡོད་རེད་བྱས་ཙང་རྒྱ་གར་གྱི་སྐབས་དེ་དུས་ཀྱི་རྒྱ་ནག་ལ་བསྟུན་ཐབས་བྱེད་ཡག་དང་དེའི་ཐོག་ནས་རྒྱ་གར་ལ་ཁེ་ཕན་རག་ཐབས་ར་ཡང་གནས་ཚུལ་གང་འདྲ་བྱུང་ཡོད་ན་དེ་དུས་ཡང

ཨ་ནི་ནེ་རོ་དེ་ཨེ་ཤི་ཡའི་གི་རྒྱལ་ཁབ་གི་དམིགས་བསལ་གི་འགོ་ཁྲིད་ཟེར་ན་འདྲ་དེ་འདྲས་ལ་ཅིག་བདམས་པས་གི་ཀྲོའུ་ཨེན་ལེ་དང་དེ་ཚོས་གི་དེ་འདྲས་ཅིག་གདམ་ག་བྱས་དེ་ག་རེ་ཟེར་ན་ནེ་རོ་གི་རེད་བསམ་གི་རྒྱ་ནག་ལ་ཡིད་ཆེས་བློས་འགེལ་ལོ་ཤུགས་ཆེ་བོ་བྱས་རྒྱ་ནག་གི་ངོས་ནས་ཡང་རྒྱ་གར་དེ་གཞུང་གསར་བ་དེ་ལ་ཅིག་ངོས་འཛིན་དང་ཡིན་པ་བྱས་ཁ་འབྱེད་ད་དེ་འདྲས་གི་ཅིག་ཆེ་མཐོང་ལོ་ཅིག་སྤྲད་ཅིག་ཅིག་བྱེད་ཡག་ཡོང་ཐབས་ལོ་བྱས་རྒྱ་གར་གི་ངོས་ནས

ངོས་འཛིན་དང་ལྟ་སྟངས་དེ་ལོག་པ་ཅིག་ཆགས། འདིས་ངོས་འཛིན་དང་ལྟ་སྟངས་ལོག་པ་ཆགས་པའི་རྐྱེན་གྱིས་བོད་ཀྱི་གནས་བབ་ཐོག་ལ་ཡང་ཁོ་ཚོས་ངོས་འཛིན་དང་ལྟ་སྟངས་ལོག་པ་བྱས་པ་རེད། ཡིན་ན་ལ་ཁོ་གཉིས་ཆ་ལོ་གིས་བོད་ཀྱི་གནས་བབ་དེ་ཆུ་ལ་གཡུག་བཞག་ཁོ་རང་གཉིས་ཀྱི་ཁེ་ཕན་དེ་སིམ་ལའི་ཆིངས་ཡིག་ནས་ག་རེ་ཐོབ་པ་ནང་དག་ཅིག་རྩིས་བསྡད་ཅིག་ད་ལྟ་རྒྱ་དཀར་ནག་གི་རྙོག་དྲ་དེ

བཙན་འཛུལ་གྱི་དམག་དེ་སྐབས་དེ་དུས་ཐོག་མར་འགོ་ཅིག་བཙུགས་པ་རེད་བྱས་ཙང་དེའི་སྐོར་ལ་ཡིན་ན་ཡང་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ད་ཆབ་མདོ་ཁུལ་དུ་ནི་དམག་འགོ་བཙུགས་པའི་སྐོར་དང་དེ་བཞིན་རྒྱ་གར་གྱི་རྣམ་འགྱུར་གྱུར་པའི་སྐོར་ལ་ཡང་ངོ་སྤྲོད་འདུག་ཅིག་གནང་ཤག། ད་འདི་ནས་ཡང་བསྐྱར་དུ་ཡང་སྙན་ཞུ་ཕུལ་དགོས་རེད་གཟའ་ཟླ། སྙན་ཞུ་ཕུལ་དོན། དོན་རྩ་གལ་ཆེར་དགོངས་བཞེས་རྒྱ་ཆེ་མི་གནང་མཐུ་མེད་ཀྱང་ད་ཆ་ཆུ་ཁ་རགས་ཐུག་ལ་སླེབས་པས། ད་དུང་འཛམ་གླིང་དུས་འགྱུར་ཡོང་རེ་ཡ་ཡོ་ཕར་འགྱངས་གཏན་ནས་ཡོང་ཐབས་མི་འདུག་པས་དུས་ཚོད་འཕྲོ་བརླག་ཏུ་མ་སོང་བའི་འཕྲལ་དུ་བྱེད་བདེའི་བཀའ་གསལ་མ་གནང་ཚེ་ཤར་མཚམས་ནས་དཔུང་འགུལ་བྱུང་རྗེས་དོན་ཚན་ལེགས་ཉེས་ཀྱི་འཕྲོས་བཤད་བྱེད་རྒྱུ་བྱེད་ཡུལ་མ་བསྡད་པས་དེ་ཚོའི་དགོངས་ཞིབ་གཟབ་ནན་གནང་རོགས་གནང་ཞེས་ནམ་རྒྱང་ཏར་དེ་ལན་འདེབས་ཇི་འདྲ་ཞིག་བཏང་བ་རེད། འདི་ནས་བོད་ཟླ་བ་དགུ་པའི་ཚེས་པ་བདུན་ཉིན་ག་འདི་ཡང་བཀའ་ཤག་ནས་མར་ཏར་ཅིག་འབྱོར་བ་འདི་ཨོག་ཀྲོ་བར་གྱི་ཏ་རིག་བཅུ་བདུན་རེད་སྤྱི་ཟླ་བཅུ་པ་རེད་དེ་ཉིན་ག་འདི་བཀའ་ཤག་ནས་ཕྱག་བྲིས་འདི་གནང་སྟེ་བསྟི་བ་རེད་ཟླ་བ་དགུ་པའི་ཚེས་པ་བཞི་ཉིན་གནང་ཞེས་པའི་རླུང་འཕྲིན་འབྱོར་གསལ་ཟེར་ཡིན་ནས་བོད་ནས་གཏོང་གནང་ཡག་འདི་ཟླ་བ་དགུ་པའི་ཚེས་བཞི་ཉིན་བཏང་ཡིན་ཟེར་གྱི་ད་ང་ཚོ་འདི་འབྱོར་བ་རེད་ཝེ་ལི་སི་འབྱོར་བ་རེད། མདོ་སྨད་ས་གནས་ཁག་ལྔ་དྲུག་ནས་གུང་ཁྲན་དམག་གིས་མཆོང་རྒོལ་བྱས་ཏེ་ས་འབྲི་ཆུ་ནུབ་རྒྱུད་མགོ་སྟོད་ཟེར་བ་ས་ཤོར་དང་ཆབ་མདོར་ཡང་ཉིན་གསུམ་བཞིའི་ཁད་ཉེར་སླེབས་ཟིན་པས་རྒྱ་དམར་གཞུང་ཚབ་ལ་དམག་འཐབ་ལྷིང་འཇགས་ཡོང་བའི་བཀའ་མོལ་འཕྲལ་ཞུ་དགོས་རྒྱུ་འབྱོར་དོན་ཟེར་ལམ་སང་རྒྱ་དམར་གཞུང་ཚབ་ལ་ཛ་དྲག་གི་གནས་ཚུལ་ཡོད་གཤིས་ད་ལྟ་མཇལ་འཕྲད་དགོས་ཚུལ་ཁ་པར་བཏང་བ། སང་ཉིན་ཆུ་ཚོད་བཅུ་པར་ཕེབས་རོགས་གནང་ཟེར་བ་རེད་ད་ཁོ་ཚོས། ཆུ་ཚོད་ཁ་ཤས་ལས་ཁོ་ཚོས་ཁོ་རང་ཚོ་དེང་རབས་ཀྱི་ཡོལ་བའི་སྒང་ལ་ཐུག་མ་དགོས་ཚུལ་འདི་བྱེད་ཀྱི་འདུག་ད་ཁོ་ཚོ་རྒྱ་གར་ལ་བསྐྱུར་ཐབས་ཡོད་འདི་ད་ལྟ་ང་ཚོ་ཛ་དྲག་གི་བཤད་འོས་ཟེར་དུས་སང་ཉིན་ཕེབས་རོགས་གནང་ཟེར་བ་ད་དེ་ཉིན་ང་ཐུག་མ་བྱུང་ཁོ་ཚོས། དེ་འཕྲལ་རྒྱ་གར་ཕྱི་རྒྱལ་ལས་ཁུངས་སུ་བཅར་ཏེ་གོང་གི་གནས་ཚུལ་རྣམས་སྲིད་བློན་ནེ་རུར་བརྒྱུད་ཞུ་གནང་སྟེ་དམག་འཁྲུག་མཚམས་འཇོག་ཡོང་བའི་རྒྱ་དམར་གཞུང་ལ་བཀའ་མོལ་གནང་སྐྱོང་ཡོད་པ་ཞུས། བོད་ཚེས་བརྒྱད་ཉིན་རྒྱ་དམར་གཞུང་ཚབ་ཡོན་དང་མཇལ་འཕྲད་ཀྱིས་རྒྱལ་ཁབ་ཀྱི་རླུང་འཕྲིན་ཐད་ཁུངས་ཚང་མ་བརྗོད་ཐོག་རྒྱ་བོད་ཞི་བའི་བཀའ་མོལ་གནང་མུས་བཟང་ངན་གྱི་དབྱེ་བ་མ་ཆོད་གོང་གློ་བུར་དུ་བཙན་འཛུལ་ཁྲིམས་འགལ་བྱུང་ཚུལ་དང་ད་ཆ་གུང་དམག་རྣམས་འབྲི་ཆུ་ཕར་ཁར་འཕྲལ་འཐེན་ཡོད་པ་ཞིག་པེ་ཅིན་ལ་ཞུ་གནང་མཛད་དགོས་ཞེས་བརྗོད་པ་དང་ཆབ་མདོའི་ཕྱོགས་སུ་གུང་དམག་དཔུང་འཇུག་བྱས་པ་ང་ཚོས་ཤེས་བྱུང་ས་སྐུ་ཚབ་རྣམས་ལ་དུས་བཀག་གི་བཀའ་གསལ་གནང་དགོས་ཞུས་ཏེ་ཧ་ལམ་ཟླ་བ་ལྷག་འགོར་ཞིང་ང་ཚོའི་ཕྱོགས་ནས་འགལ་བ་མེད། འཛམ་གླིང་ནང་ག་རེ་བཤད་གི་ཡོད་ན་མེད་རུང་ཕོ་མོ་ས་དང་བོད་གཉིས་བཅིངས་འགྲོལ་གཏོང་རྒྱུ་རྒྱ་ནག་གཞུང་གིས་བློ་ཐག་བཅད་ཟིན་པ་ཡིན་ཞེས་ད་ཆ་བོད་རྒྱ་ཁོངས་སུ་ཁས་ལེན་ཞལ་བཞེས་གནང་སྟེ། སྐུ་ཚབ་རྣམས་པེ་ཅིང་ལ་ཕེབས་ན་དྲག་གནོན་ཡོང་གི་མ་རེད། ཅེས་ཟེར་འདུག་ས་ད་ད་ལྟ་ཡང་ད་ག་རེད་བོད་གཞུང་གི་རྒྱ་ཁོངས་ལ་ཁས་ལེན་གི་གནང་ན་ནི་དམག་འཐེན་ཐུབ་གི་རེད་ཨ་ནི་ཁྱེད་རང་ཚོ་རྒྱ་ནག་ལ་ཐད་ཨ་ནི་ཏན་ཏན་སོགས་ན་འདི་མ་གནང་ན་ནི་དམག་ཡོང་ཡོད་རེད་ཅེས་ནི། ཁོ་རང་དཀར་བལྟས་པ་རེད་རྒྱ་མིས་ད་ག་རང་བཤད་གི་བ་རེད་རྒྱ་བོད་ཞི་མཐུན་བཀའ་མོལ་ཞུ་མུས་གློ་བུར་ཁམས་ཕྱོགས་སུ་རྒྱ་དམར་ནས་ཁྲིམས་འགལ་བྱས་ཏེ་ཚུར་རྒོལ་བཙན་འཛུལ་བྱས་ཚུལ་གསར་ཤོག་ཏུ་བཀོད་པ་དང་དངོས་འབྲེལ་གསར་འགྱུར་ཁང་གི་ནང་ལ་བསྐྱལ་བ་རེད། ང་ཚོས་དངོས་འབྲེལ་ཁམས་ཕྱོགས་ས་གནས་ཀྱི་གནས་ཚུལ་རྗེས་སུ་འབྱོར་གསལ་ལྟར་བྱས་ན་བོད་ཟླ་བ་བརྒྱད་པའི་ཚེས་ཉི་ཤུ་དྲུག་ད་འདི་རེད་སྤྱི་ཟླ་བཅུ་པའི་ཏ་རིག་བདུན་གྱི་ཉིན་གང་དེ་བོད་ལ་ཚུར་རྒོལ་དང་པོ་བྱས་ཡག་གི་ཚེས་གྲངས་དེ་རེད་ཉིན་གློ་བུར་དམག་སྒར་ལྔ་ནས་དུས་གཅིག་ཏུ་ཚུར་རྒོལ་བྱས་པ་རེད། ད་དེ་ནས་རྒྱ་གར་ཕྱི་རྒྱལ་ལས་ཁུངས་དང་ནང་སྲིད་བློན་ཆེན། རྒྱལ་ཡོངས་ཚོགས་ཆེན་གྱི་འཐུས་མི་གནད་ཡོད་ཁག་ལ་རྒྱ་བོད་དམག་འཁྲུག་ཞི་འཇམ་ཡོང་ཐབས་ཀྱི་འབོད་སྐུལ་དང་འབྲེལ་གསར་འཐུས་རྣམས་ལ་ཁམས་ཕྱོགས་ས་སྲུང་ཉུང་ཤས་ཐོག་རྒྱ་དམག་གིས་ས་གནས་ཁག་ལྔ་ནས་ཁྲིམས་འགལ་དྲག་པོའི་བཙན་འཛུལ་བྱུང་ལུགས་སྐོར་ཁྱབ་བསྒྲགས་ཀྱང་བྱས། སྐབས་དེར་རྒྱ་གར་སྲིད་བློན་ནེ་རུ་མཆོག་ནས་རྒྱ་ནག་གུང་ཁྲན་གཞུང་ལ་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་གཅིག་ཚེས་ཉི་ཤུ་རྩ་དྲུག་ཚེས་ཉི་ཤུ་རྩ་བརྒྱད་སོ་སོར་ངོ་རྒོལ་གྱི་རྩོད་གཏམ་ཕྱག་བྲིས་གནང་ཡོད་པ་མ་ཟད། སྲིད་འཛིན་རཱ་ཇེན་དཱ་པར་སཱད་ཀྱི་མཆོག་ནས་ཀྱང་ངོ་རྒོལ་གྱི་གསུང་བཤད་གནང། ལྷག་པར་དུ་ནང་སྲིད་བློན་ཆེན་སཱ་ཏར་བྷ་ལབ་བྷའི་པ་ཏེལ་ནས་མཆོག་གིས་གཙོས་པའི་འཐུས་མི་མང་པོས་གྲོས་ཚོགས་ནང་རྒྱ་དམར་ནས་བོད་ལ་བཙན་འཛུལ་བྱས་ཏེ་ངོ་རྒོལ་བྱས་པ་དེར་ངོ་རྒོལ་དང་རྒྱ་གར་གཞུང་ནས་བོད་ལ་དྲག་པོའི་རྒྱབ་སྐྱོར་གནང་དགོས་པའི་འབོད་སྐུལ་ཡང་ཤུགས་ཆེ་གནང་ཡོད། ད་དེ་དུས་པེ་པཎྜི་ཏ་ནེ་རུ་སྐུ་རྐྱང་གིས་འདི་གནང་གི་མི་འདུག་མ་གནང་བ་མ་གཏོགས་ཅི་རྒྱ་གར་གི་ལས་ཁུངས་ཚང་མས་གདུང་སེམས་མཉམ་སྐྱེད་གནང་བྱས་དེ་སང་ཚོགས་འདུའི་ནང་ལས་ཤུགས་ཆེ་ཐག་གཅོད་དེའི་ནང་ནས་སཱ་ཏར་བྷ་ལབ་པ་ཏེལ་གེ་པས་ཤུགས་ཆེ་ཐག་གཅོད་བྱས་ན་ཨ་ནི་དམག་མི་རྫ་ཡུལ་བརྒྱུད་གཏོང་དགོས་རེད་ད་རྒྱ་གར་གཞུང་གི་དམག་མི་དེ་ཡིན་གཅིག་མིན་གཅིག་བཏང་ས་དེ་རྫ་ཡུལ་བརྒྱུད་གཏོང་དགོས་གི་ཟེར་ད་ཨ་ནི་ཁ་ཕྱོགས་དེ་ཚོ་བསྟན་ནས་སོང་ཨ་ནི་ཁོ་རང་ཚོ་ནང་ཁུལ་བའི་རྙོག་དྲ་ཞེ་དྲག་ལྷག་ཅིག་ད་བྱས་པ་རེད་ད་དེ་ཚོ་ཏན་ཏན་རང་རེད

དབྱིན་ཇིའི་སྲིད་བློན་ཀེ་བྷི་ནི་སུ་དབྱིན་ཇིའི་རྒྱབ་སྐྱོར་བྱེད་འོག་རང་ཚོ། སྤྱི་ཟླ་བཅུ་གཅིག་པའི་ཚེས་དྲུག་ཉིན་དབྱིན་ཇི་གཞུང་གི་ཕྱི་རྒྱལ་དྲུང་ཆེའི་ཕྱག་རོགས་ཨི་རན་གེ་བྷི་ནས་དབྱིན་ལན་གྲོས་ཚོགས་འོག་མའི་ནང་རྒྱ་ནག་གཞུང་གིས་བོད་ནང་དྲག་པོའི་བཙན་འཛུལ་བྱས་པ་དེར་དབྱིན་གཞུང་གིས་ཐུགས་ཕམ་ཆེན་པོ་བྱུང་བ་དང་རྒྱ་གར་གཞུང་ནས་བོད་སྐོར་རྒྱ་ནག་གཞུང་ལ་ངོ་རྒོལ་རྩོད་གཏམ་སྔ་རྗེས་གནང་བ་དེ་རྒྱབ་སྐྱོར་གཙང་མ་ཞུ་རྒྱུ་ཡིན་ཞེས་གསུང་བཤད་གནང་སོང། ད་དབྱིན་ཇི་ཡོད། གསུང་བཤད་ཇི་འདྲ་ཞིག་གནང་བྱས་ཇི་འདྲ་བྱས་པ་རེད། ད་གང་ལྟར་ཡང། རྙོག་དྲ་རུ་གང་ག་ག་ལེ་ག་ལེ་བྱས་ལ་ཞུ་རྒྱུ་ཡོང་གི་རེད་མ་གཏོགས། དེའི་སྐབས་དེ་ཨ་ཙི་བྱས་པ་དེ་ག་དེ་ལ་རྩ་ནས་ལམ་ལ་འགྲོ་བ་རུ་བ་ཅི་རྩ་ནས་ངས་ལས་ཀ་བྱེད་རྒྱུ་རུ་བ་ཐེངས་མང་པོ། འདྲ་མི་འདྲ། ད་ད་དུང་དེའི་རྗེས་དུ་བ་ལས་མང་པོ་བྱས་ཡོད་རེད་དེ། རྩ་ནས། ལས་ཀ་ལག་པ་སླད་དུ་གྱུར་ནས། དོན་དག་ལྟེ་བའི་ཀ་ནས་འགྲོ་གཙང་ཐུག་གི་མི་འདུག་བསོད་ནམས་ཀྱི། རྒྱབ་སྐྱོར་ཟེར་མཁན་དེ་མེད་ན་ལས་ཀ་ཡོང་གི་ཡོད་མ་རེད་ཟེར་བྱས་ནས་དེ་གསུང་གི་འདུག་གོ་གོང་ས་རྒྱལ་བ་ལྔ་པའི་ལྷ་ཆོས་ལྟ་ཞོག་མི་ཆོས་བྱ་གཞག་ཀྱང་ལམ་དུ་རྒྱུག་གོ་བསོད་ནམས་ལ་རག་པས། ཆོས་བྱེད་ཡག་ལ་དེ་ཡིན་དེ་མེད། འཇིག་རྟེན་གྱི་ལས་ཀ་བྱེད་ཡག་ལ། བསོད་ནམས་ཟེར་མཁན་དེ་མེད་ན་འགྲུབ་གི་མེད་པ་རེད་ཟེར་བྱས་ནས་ཏན་ཏན། འདི་འདྲ་གསུང་དགོས། འོང། ད་འདིའི་མདོའི་སྟོབས་ལ་ཆབ་མདོའི་དམག་གི་ཐོག་ནས་ད་ང་རང་ཚོ་ཨ་ནི་བོད་གཞུང་གི་ཐོག་མའི་དགོངས་པ་བཞེས་གནང་སྟངས་དང་འདིའི་བར་གྱི་འགྱུར་བ་རྒྱ་ནག་གི་རྣམ་འགྱུར་འདི་གས་ཀྱི་ཐོག་ནས་འགྱུར་བ་ར་ག་རེ་ཕྱིན་ཡོད་ན།
རེད་འགྲོ་ག་ལ་ད་ད་རྒྱ་ནག་གི་ངོས་ནས་ད་ཁོ་ཚོས་གི་དམག་ས་གྲལ་སྒྲིག་ལུགས་བྱས་བྱས་ཕྱོགས་ཁག་གསུམ་གི་ཐོག་ནས་མ་ནི་ཡ་ད་བོད་བཅིངས་འགྲོལ་གཏང་གི་ཡིན་ཟེར་ན་འདྲ་བོད་ལ་དབང་སྒྱུར་བྱེད་ཀྱི་ཡིན་ཟེར་ན་འདྲ་བོད་འདི་ལ་བཙན་འཛུལ་བྱེད་ཀྱི་ཡིན་ཟེར་ན་འདྲ་ཁོ་ཚོའི་ཁ་ནས་ད་བཅིངས་འགྲོལ་ལབ་ཀྱི་ར་དོན་དངོས་ཐོག་བཙན་འཛུལ་ར་འདིས་གི་འཆར་གཞི་དམག་ས་གསུམ་ནས་བསྒྲིགས་འདུག་ཨ་ཁོ་ཚོས་མ་ནི་ཡ་ཡོང་ས་ལོས་དང་མ་སོང་ན་དར་རྩེ་མདོ་བརྒྱུད་བྱས་ད་དེ་ནས་ཅིག་ཡོང་དགོས་པ་རེད་ས་དམ་བརྒྱུད་བྱས་ཡུན་ནན་བརྒྱུད་བྱས་ཁོ་ཚོས་ཀྱི་བཙན་འཛུལ་ཅིག་ཡོང་དགོས་པ་རེད་ཟི་ལིང་བརྒྱུད་བྱས་ནང་ཆེན་དང་སྐྱེ་དགུ་དང་དེའི་དེ་ཚོ་ཡར་བརྒྱུད་བྱས་ཆབ་མདོ་ཀྱི་དམག་ལབ་ཀྱི་སྡེ་དགེ་ཀྱི་གདན་འགོག་པ་དུ་བྱེད་དགོས་པ་རེད་ཨ་ནི་དར་རྩེ་མདོ་བརྒྱུད་བྱས་དཀར་མཛེས་དང་ད་དེ་ཚོ་སྡེ་དགེ་ཡར་བརྒྱུད་བྱས་ཅིག་ཡོང་དགོས་རེད་ཨ་ནི་ས་དམ་བརྒྱུད་བྱས་ད་ང་ཚོས་ཀྱི་འབའ་ལི་ཐང་དང་དེ་ནས་ཡར་ཅིག་ཡོང་དགོས་རེད་གང་བྱས་ཁོ་ཚོས་དུས་སྐབས་དེའི་སྐབས་སུ་མ་ནི་ས་ཕྱོགས་གསུམ་ནས་དམག་མིས་ཀྱིས་ཡར་བཙན་འཛུལ་བྱས་ཡོང་གི་ཡོད་རེད་ད་ཡིན་པ་ན་ང་ཚོས་དུས་སྐབས་དེའི་སྐབས་སུ་ག་འདྲ་ཅིག་ཆགས་བསྡད་ཡོད་རེད་ཟེར་ན་ཕྱོགས་གཅིག་ནས་རྙོག་དྲ་སྒང་ལ་ཆགས་བསྡད་ཡོད་རེད་ཞྭ་སྒབ་པ་ད་བཏང་ན་རེད་རྒྱ་གར་བརྒྱུད་བྱས་རྒྱ་ནག་གི་གཞུང་ཚབ་དང་མཉམ་པོ་བཀའ་མོལ་ཅིག་བྱེད་ཀྱི་ཡོད་རེད་བཀའ་མོལ་དེ་བྱེད་པའི་བརྒྱུད་རིམ་ནང་ལ་བོད་ནང་གི་གནས་དུས་སྐབས་དེ་གི་གནས་བབ་དེ་ག་འདྲ་རེད་ཟེར་ན། སྲིད་སྐྱོང་སྟག་བྲག་རིན་པོ་ཆེས་ཆབ་སྲིད་ནས་དགོངས་པ་ཞུ་དགོས་ཀྱི་རེད་དགོས་ཀྱི་མ་རེད་ཟེར་མཁན་དང་ཨོ་ད་དེ་ཚོའི་ཐོག་ལ་ཛ་དྲག་ཞེ་པོ་ཅིག་ག་རེ་ཟེར་ན་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོ་ལ་སྲིད་སྐྱོང་སྟག་བྲག་རིན་པོ་ཆེ་དང་རྒྱལ་ཟུར་རྭ་སྒྲེང་རིན་པོ་ཆེ་བར་ལ་དཀའ་ངལ་ཅིག་འཕྲད་ར་བ། འདི་ཡི་དཀའ་ངལ་དེ་འཕྲད་ཚར་བའི་རྗེས་ལ། ད་རུང་དང་བཀའ་བློན་འདི་ཚོས་དང་སྐབས་དེའི་མཐོ་རིམ་མི་སྣ་དེ་ཚོས་ད་མུ་མཐུད་བྱས་རྒྱལ་བ་རིན་པོ་ཆེ་གིས་ཆབ་སྲིད་བཟུང་བ་ཡིན་པ་ཡིན་ན་དེ་འདི་ང་ཚོས་རྒྱལ་བ་རིན་པོ་ཆེ་དེ་ཨ་ནི་རྒྱལ་བ་རིན་པོ་ཆེ་རང་ལ་ངོས་འཛིན་བྱས་པ་ན་སྐབས་དེ་དུས་རྭ་སྒྲེང་རིན་པོ་ཆེའི་ཕྱོགས་གཏོགས་དང་ཡབ་གཞིས་གཉིས་པོ་ཐུགས་ནང་ཉེ་པོ་རུ་བྱེད་པར་སོང་ཙང་མ་འོངས་པ་འདི་དཀའ་ངལ་འཕྲད་ཀྱི་རེད་ཟེར་གྱི་སྐད་ཆ་ལས་བྱུང་བྱས་རྒྱལ་བ་རིན་པོ་ཆེ་ཁྲུ་སློག་ཡས་ཀྱི་འཆར་གཞི་ལས་དེ་འདྲ་ཅིག་འགྲོ་བསྡད་ཀྱི་ཡོད་རེད། བྱས་ཙང་སེམས་འཚབ་ལོས་དེ་འདྲ་ཅིག་བྱེད་བསྡད་གི་ཡོད་རེད་བྱས་ཙང་འདི་འདྲས་བྱས་མ་བྱས་ལ་མ་ནི་ཡ་བཙན་འཛུལ་སླེབས་རྗེས་ཁྲུ་དེ་ལོག་རེད་བ་ཁྲུ་དེ་ལོག་རྗེས་སླར་ཡང་ད་བོད་གཞུང་གི་གནས་ཆུང་ཡིན་པ་ན་སྐབས་དེ་དུས་ཐུ་ཐུ་བྱས་གསུང་མ་བརྗོད་དགའ་གདོང་ཡིན་པ་ཡིན་ན་ལུང་བསྟན་ཏག་ཏག་ཏག་ལ་མ་བསྐྱལ་བའི་ཆེད་ཀྱི་གནས་སྟངས་ཛ་དྲག་པོ་ཅིག་སྐབས་སུ་ལྷག་བསྡད་རྗེས་མཐའ་མ་དེ་བོད་ཀྱི་ཆབ་སྲིད་ཚང་མ་ལོ་རྒྱལ་བ་རིན་པོ་ཆེས་བཞེས་གནང་དགོས་འདུག་ཟེར་གྱི། དེ་འདྲས་ཀྱི་དང། མདོར་བསྡུས་ནས་བཤད་ན། སྟག་བྲག་རིན་པོ་ཆེ་དང་ཁོ་རང་དང་དགུང་ལོ་བགྲེས་པོ་རེད་དེ། ཕྱོགས་གཏོགས་དེ་ཚོས་ཀྱིས་མུ་མཐུད་ཆབ་སྲིད་དེ་ཨོ་ཟི་ཕར་བསྐྱངས་པ་ཡིན་ན། ད་ལྟ་ཆབ་མདོ་ལ་རྙོག་དྲ་ཞིག་ལངས་བསྡད་གི་ཡོད་རེད་བ། མ་ནས་བཙན་འཛུལ་འབྱུང་གི་ཡོད་རེད་བ། བཙན་འཛུལ་དེ་སངས་སངས་བར་དུ་ཨ་ནི་གཞུང་དེ་རྒྱལ་བ་རིན་པོ་ཆེ་ལ་ཆབ་སྲིད་འབུལ་ཡས་དེ་སྐྱོ་མང་གཡོ་སྐྱོ་ཅིག་འབུལ་འདོད་མེད་ཨ་ལ་དེའི་གནས་ཚུལ་དེ་གཙང་མ་ཅིག་ཆགས་བ་ཡིན་ན་ཨ་ནི་ཕར་ཆབ་སྲིད་འབུལ་འདོད་ཡོད་ཟེར་གྱི

ང་ཕོད་མར་བཏང་གནང་རེད་བ། བྱས་ཙང་འདི་གི་གནས་ཚུལ་འདི་ཚོ་ལ་བལྟས་པ་ན་ང་ཚོས་ཀྱིས་འགན་ཞེ་དྲག་འཁྱེར་གྱི་མེད་པ་དང་ཡ་ལེ་ཡོ་ལེ་ཀྱི་ངང་ནས་ཅིག་འགྲོ་གི་ཡོད་པ་དང་དངོས་གནས་ཀྱི་ཁ་གཏད་བྱས་ཡས་དང་གྲ་སྒྲིག་ཚགས་ཚུད་པོ་དང་ཕུགས་འཕེར་བ་ཅིག་མེད་པ་དེ་གསལ་བོ་ཞེ་བོ་ཞིག་རེད་རྒྱུ་མཚན་ག་རེད་ཟེར་ན་དངོས་གནས་ཀྱི་དེའི་གོང་ལ་དཔེ་བཤད་ན་ང་ཚོས་ཀྱིས་ལྷ་ཀླུ་ཀྱིས་མདོ་སྨད་སྤྱི་ཁྱབ་གནང་ཡོད་དུས་སྐབས་སུ་ནམ་རྒྱུན་ལྷ་ཀླུ་ཁོང་རང་གིས་ཅིག་ཐུགས་དམ་ཞུ་ས་གི་ཆབ་མདོའི་གི་བླ་མ་ཞིག་འདུག་ཨ་ཁོང་རང་ལ་ཐུགས་དམ་ལུང་བསྟན་ལུགས་དེ་འདྲ་ཞུས་ས་གནས་གི་མི་དེ་དང་མཉམ་འབྲེལ་ལུགས་བྱས་རྗེས་རྒྱ་ནག་ལ་མ་ཡའི་ཁ་གཏད་བྱ་ཡས་གི་བཀག་འགོག་བྱས་གི་ལས་དོན་ལུགས་དེ་འདྲ་མང་པོ་བྱས་ཡོད་བྱས་བ་ཡིན་པ་སོང་ཙང་དུས་སྐབས་དེ་དུས་བོད་གཞུང་ལ་ཡག་སྡུག་དུས་འཆར་གཞི་དེ་འདྲ་བཏིང་གི་ཡིན་དཔེ་བཤད་ན་སྨར་ཁམས་ཡིན་ན་རེད་མེ་སྡེ་དགེ་རྒྱལ་རྒྱུད་ཡིན་པ་ཡིན་ན་དེ་ག་ནང་བཞིན་ཡར་ཙམ་འགྲོ་བ་ཡིན་ན་ང་ཚོས་གི་ད་སྐྱེ་དགུ་རྒྱལ་རྒྱུད་དེ་ཚོ་ཡིན་པ་ན་དེ་ཚོས་གི་ས་གནས་གི་དཔོན་རིགས་དང་མི་མང་དང་དེ་འདྲ་མཉམ་འབྲེལ་ལུགས་བྱས་ཨ་ནི་ལྷ་ཀླུས་ཀྱི་ཏོག་ཙམ་དམག་རྒྱག་ཡས་ཀྱི་གྲ་སྒྲིག་ལུགས་བྱས་རྗེས་ད་དེ་འདྲས་བྱས་ནས་ག་འདྲས་ཡོད་རེད་ཟེར་བོད་གཞུང་ལ་ཡང་སྙན་སེང་ཞུས་དུས་སྐབས་སུ་བོད་གཞུང་གི་ཡན་ལག་ཚང་མ་ལྷ་ཀླུར་སྤྲད་བཞག་རེད་ད་ལྟ་ཨ་ནི་དམག་བརྒྱབ་པ་ཡིན་ན་མཇུག་མ་ཨ་ནི་དམག་འདི་གི་རྐྱེན་པས་ཀྱི་མཐུན་ལམ་ཟེར་ན་འདྲ་ཞི་ཆིངས་ལོ་ཅིག་ཡག་པོ་མ་བྱུང་བ་ཡིན་ན་བོད་དང་རྒྱ་ནག་གི་ས་མཚམས་ཁག་དེ་ས་རྒྱ་ཆེ་པོ་རེད་ཨ་ནི་དེའི་འགན་དེ་ཁྱེད་རང་གིས་འཁྱོག་གི་ཡོད་ན་དམག་བརྒྱབ་ཟེར་བཟོ་འདྲ་ཞིག་དེ་མ་འཁྱོག་ན་མཇུག་མ་ག་རེ་ཟེར་ན་དེ་ཞི་སྒྲིག་ལོ་ཡག་པོ་མ་བྱུང་ན་དཀའ་ངལ་མུ་མཐུད་ལྷག་གི་རེད་ཟེར་འབྱོར་བ

དེ་སེལ་གྱི་ཡོད་མ་རེད་ཡིན་ན་ལ་བྱེད་སྟངས་དེ་ག་ནས་ཡོང་གི་ཡོད་རེད་ཟེར་ན་ང་ཕོད་མར་ཕྱིན་རྗེས་ང་ཕོད་ཀྱི་ལྷ་ཀླུ་དག་རོགས་པ་འདེབས་དགོས་མི་ཤེས་དངོས་གནས་བྱས་ན་བཀའ་བློན་གསར་རྙིང་བརྗེ་བོ་གིས་དུས་ཚོད་ཀྱི་སླེབས་པ་ཡིན་པས་ན་ཛ་དྲག་ཀྱི་དུས་སྐབས་ལ་མཉམ་ལས་ལུགས་བྱས་རྗེས་བསྡད་དགོས་ཀྱི་ཡོད་རེད་ལོ་རེ་གཅིག་བསྡད་དགོས་ཀྱི་ཡོད་ན་རེད་ཟླ་བ་ཁ་ཤས་ཁ་ཤས་བསྡད་དགོས་ཡོད་ན་ཡིན་ན་ལ་ཁོ་གཉིས་བེད་དེ་གཅིག་མར་འགྲོ་གི་འདུག་གཅིག་ཡར་འགྲོ་གི་འདུག་ལམ་བར་ལ་ཐུག་ཅོག་བཟོ་འདྲ་བྱུང་བ་རེད་ད། ག་རེ་ཟེར་ན་ལྷ་ཀླུ་མ་ནི་ཡའི་ཐོན་བཀའ་བློན་ང་ཕོད་མར་ཕེབས་མར་སླེབས་རྗེས་དངོས་གནས་བྱས་ན་མའི་རྩིས་ལེན་རྩིས་སྤྲོད་ལུགས་ས་གནས་རང་ལ་བྱེད་དགོས་དགོས་རེད་དེ་འདྲའི་ལུགས་ཅིག་རྣམ་པ་དེ་ཤུགས་ཆེ་བོ་བྱུང་ཡོད་མ་རེད་ཁྱེད་རང་དཔེ་བྱས་ན་ལྷ་ཀླུ་ཆབ་མདོ་ལ་མ་བསྡད་པ་ན་གསང་སྔགས་ཆོས་རྫོང་གཡས་གཡོན་དེ་ཚོ་ལ་བསྡད་ལ་སྡོད་དགོས་སུ་ད་ང་ཕོད་ཀྱིས་དེ་འདྲ་བཞུགས་དགོས་ཀྱི་མ་རེད་མདོག་མདོག་ལུགས་བྱས་རྗེས་ཏོག་ཙམ་བྱས་རྗེས་ལྷ་ཀླུ་གང་ཅི་ཡར་སླེབས་ཡོད་ད་ལྷ་ཀླུ། མདོར་བསྡུས་ནས་བཤད་ན་སྐལ་མཛོད་ཉོ་བའི་རྣམ་པ་ལ་ཅིག་མོས་དྲན་བསམ་བསམ་རོལ་ཅིག་འདུག་ཁོ་རང་རྗེས་ལ་ཅིག་གནང་སྟངས་དང་རྒན་ལུས་ཆེན་པོ་ཞེ་པོ་རེད་བྱས་ཙང་ད་ང་ཕོད་ནི་སྐབས་དེ་དུས་མཐུན་ལམ་བྱེད་ཀྱི་རྣམ་པ་ཙམ་མིན་རྫུན་དམག་རྒྱག་གི་འཆར་གཞི་ལུགས་ཅིག་མི་འདུག་ཨ་གཅིག་བྱས་ན་ནི་ང་ཕོད་ཀྱི་སྲིད་ཇུས་དེ་དག་རྒྱ་ནག་གི་སྲིད་ཇུས་དེ་དངོས་གནས་ཀྱི་དད་པའི་དེ་རྒྱ་ཆེན་པོ་དང་ང་ཚོའི་སྟོབས་ཤུགས་དང་གནས་སྟངས་དེ་ཧ་གོ་རྗེས་མ་ཨ་རྒྱབ་པ་ཡིན་པ་ན་ཐོབ་ཡ་མེད་འགྱོག་དེ་རེད་བསམ་བསམ་བློ་ཅིག་ཡོད་ཀྱི་རེད་བ། ད་དེ་དག་ཡོལ་བ་དེ་ང་ཕོད་ཀྱི་སྲིད་ཇུས་དེ་ཏག་ཏག་ལོ་རྒྱུས་དྲོ་གཉེར་ལོ་རྒྱུས་བ་རེད་དམག་རྒྱབ་ན་ཐོབ་ཡ་མེད་འགྱོག་རེད་ག་ཟེར་ན་མ་ནི་ས་ཆ་གསུམ་ནས་ཡོང་གི་ཡོད་པ་རེད་ཁོ་རང་དུས་ཀྱི་ཕར་སྐོར་རྒྱུགས་སོང་བ་རེད་ཟེར་ན་ང་ཚོ་རྗེས་ལུས་ཤོར་ཚར་རྗེས་ད་འདི་ན་ལ་འགྲོ་ཡ་རང་རེད་ཡིན་ན་ལ་ད་ཁོས་ལྷ་ཀླུ་གི་ངར་ཤུགས་ཟེར་ན་འདྲ་སྲིད་ཇུས་ཟེར་ན་འདི་ལ་བཀའ་ཤག་གི་ངོས་ནས་ཡར་ལ་གཡོ་ཡ་དེ་གི་སེམས་ཤུགས་ཆག་ཡ་རེད་གི་གནས་སྟངས་དེ་འདྲ་བྱུང་རྗེས་ཨ་ནི་ལྷ་ཀླུ་དང་ང་ཕོད་གཉིས་ཅག་ལོ་གྲོས་བསྡུར་ལོ་བྱས་རྗེས་མཉམ་འདུས་ཀྱི་གདོང་ལེན་བྱེད་ཕྱོགས་ག་འདྲ་བྱེད་ག་ཟེར་གྱི་ཐོག་ལ་གྲོས་བསྡུར་ལས་བྱུང་ཡོད་མ་རེད་སོ་སོས་སོ་སོ་ལས་བསམ་ཚུལ་རེ་ཡོད་རེད་ང་ཕོད་ང་ཕོད་ལས་བསམ་ཚུལ་ཅིག་ཡོད་རེད་ལྷ་ཀླུ་ལྷ་ཀླུའི་བསམ་ཚུལ་ཅིག་ཡོད་རེད་བྱས་ཙང་འདིའི་གི་གནས་ཚུལ་དེ་ཚོ་ལ་བལྟས་ན་ང་ཚོས་གི་གྲ་སྒྲིག་བྱེད་སྟངས་སུ་གྲ་དེ་ཚགས་ཚུད་མེད་འགྱོག་བཟོ་རེད་འདུག་ལ་ཨང། ལོང་ཞུས་ཙང་གི་ཞུས་ཙང་དེའི་འདུས་ཀ་ནས་ད་ཆབ་མདོའི་དམག་དེ་འགོ་བཙུགས་ཡོད་ར་ལ་དེའི་དམག་འཐབ་གི་ཉིན་མ་ཁ་ཤས་ཀྱི

གནང་རྒྱུ་ཞལ་བཞེས་མ་དགོས་པར་གཙོ་འདོན་ཐོག་དོན་ཚན་གསུམ་པ་སྲུང་བྱ་དམག་མི་རྒྱ་གཞུང་ནས་འཛུགས་རྒྱུ་འདི་ཐད་བསྟན་སྲིད་ལ་འཕྲལ་ཡུན་གང་སར་གནོད་ཚབས་བློས་འགན་བཟོད་རེ་བྲལ་བས་ཞལ་བཞེས་མཛད་བདེ་ནམ་ཡང་མི་འདུག་གཤིས་རང་ས་སྲུང་ཐབས་ས་སྲུང་བོད་རང་ནས་སྔ་རྒྱུན་འཛུགས་འཇོག་གནང་འཐུས་ཀྱིས་མཚོན་རྒྱལ་བསྟན་ཆབ་སྲིད་འཕྲལ་ཕུགས་བདེ་འཇགས་ཡུལ་གླིང་དཀར་འཇམ་ལ་གནས་པའི་ཐབས་ཤེས་དོན་རྩ་གང་ལོན་ཐོག་ཁམས་ཕྱོགས་མདོ་སྤྱི་ས་དབང་ང་ཕོད་ཀྱིས་དབུས་ཞི་དྲག་དཔོན་དམག་དགྲ་ལག་ཏུ་ཚུད་རིགས་ཀྱང་སྲོག་སྐྱོན་མེད་པར་རང་སར་ཕྱིར་ལོག་ཐུབ་ཐབས་ཞི་མོལ་བློ་སྤྱན་ཟབ་རྒྱས་བསྟན་དོན་སྙིང་བཅངས་དགོས་རྒྱུ་དང་འབྲེལ་བཀའ་མོལ་ལེགས་ལམ་བྱུང་ཚེ་མཇུག་སྐྱོང་བྱེད་པར་ཁྱོད་རང་ངོ་ལས་འཕྲལ་དུ་པེ་ཅིན་དུ་ཐོན་རྒྱུ་དགོས་རྒྱུ་བཀའ་ལན་གནང་རེད། ད་འདི་ཁམས་ནས་རྒྱ་མིས་དཔུང་འཇུག་བྱས། ཆབ་མདོ་བླངས་ཨ་ནི་མདོ་སྤྱི་ཀྱི་དག་འཇུས་ཚར་འདྲ་འདུག

བོད་ཀྱི་ཕྱི་རྒྱལ་བ་བཀའ་མོལ་བྱེད་ཡག་དེ་གལ་ཏེ་བོད་རང་ནས་ཕར་བྱེད་ཤོག་ད་ང་ཚོས་ཡར་ཞུས་པ་ནང་བཞིན་རེད་དོན་ཚན་གསུམ་པ་དམག་མི་འཛུགས་ཡག་དེ་དེ་རྩ་ནས་ཁས་ལེན་དགོས་ཡོད་མ་རེད་ཚེ་ཁས་ལེན་མ་བྱེད་ཉིན་རེས་གཅིག་ལ་ཨ་ནི་ལྷུག་འགྲིག་ཟེར་བ་བྱུང་སོང་ན་ཁྱོད་རང་རྒྱ་ནག་ལ་ཕྱིན་ནས་ཨ་ནི་བཀའ་མོལ་མཇུག་སྐྱོང་ཞུས་ཤོག་ཟེར་བྱས་ནས་དམག་བྱུང་ཚར་ནས་ཕར་ས་ཆ་ཇི་ལྟར་ཤོར་དེ་བྱས་ཚར་ནས་ཨ་ནི་གཞི་ནས་ད་ཁས་ལེན་བྱེད་ཟེར་བྱས་ནས་བཀའ་ལན་སླེབས་པ་རེད་ད་ང་ཚོའི་བསམ་བློ་དེ་དམག་མ་བྱུང་གོང་ནས་སྐད་ཆ་ཅིག་བཤད་རྒྱུ་བྱུང་ན་བསམ་ནས་ཡར་ཞུས་པ་རེད་དེ

ང་ཚོ་ཡིན་ནམ་རྒྱལ་ཁབ་ནས་བཀའ་ལན་སླེབས་བྱུང། ཁྱེད་རང་ལ་འཁྱེར་བཅར་ཡོང་གི་ཡིན་ཞེས་ཁ་པར་བཏང་བའི་སྒང་ལ། ཨ་ནི་ཁོང་ཚོས་ཚོད་རྩིས་ཀྱི་འདུག་བ། ད་བཀའ་ལན་ཡག་པོ་ཅིག་སླེབས་ཡོད་རེད། ཡག་པོ་ཞིག་སླེབས་ཡོད་རེད་དེ་འདྲས་སོང་ཙང་ཨ་ནི་སང་ཉིན་གསོལ་ཚིགས་ཅིག་ཕུལ་གྱི་ཡིན། ཨ་ནི་སང་ཉིན་ཆུ་ཚོད་བཅུ་པའི་སྒང་ལ། ཉི་མའི་གུང་རེད། ཉིན་གུང་གསོལ་ཚིགས་དུ་ཨ་ནི་ཕ་དྲག་ནས་ཡོང་རོགས་གྱིས་ཞེས་ང་ཚོ། ལན་འབྱོར་བར་ལན་འབྱོར་ཨ་ནི། བཀའ་ལན་འབྱོར་རོགས་འདི་གས་དེ། ད་ལྟ་རྒྱ་མི་ཤེས་ཡོད་མ་རེད། ང་ཚོའི་སེམས་ཀྱི་ནང་ལ་ད། འདི་གས་ཨ་གི་གོ་གཅིག་ཚུགས་ཚུགས་རེད།

དང་པོ་དང་ནི་གོང་ས་སྐྱབས་མགོན་ཆེན་པོའི་བཀའ་འབྲེལ་ཟེར་མཁན་ཅིག་ནམ་རྒྱུན་རྒྱལ་བ་རིན་པོ་ཆེ་འདི་གནང་རྒྱུ་རེད་ག་ཚོད་ལུགས་གཉིས་ཐུགས་འགན་བསྐྱེད་རྒྱུ་རེད་ནམ་རྒྱུན་ནས་བཀའ་འདི་ནི་སྐྱབས་མགོན་སྲིད་སྐྱོང་རིན་པོ་ཆེ་ཟེར་མཁན་ཅིག་བཀོད་དེ་གཏོང་གི་རེད་སྐད་ཆ་གང་ག་ལ་ད་འདི་མི་འདུག་ད་རིང་འདི་འདི་གོང་ས་སྐྱབས་མགོན་ཆེན་པོའི་བཀའ་འབྲེལ་ཟེར་མཁན་ཅིག་བ་ལས་ཨ་ནི་གལ་ཆེན་པོ་ཏན་ཏན་ད་ཡིན་པ་རེད་བསམ་ཨ་ནི་ང་ཚོས་ཏན་ཏན་བྱེད་འདི་རྒྱུ་རེད་ཡིན་པས་འདི་ནང་འདི་འདྲ་གསུང་དགོས་བ་རེད་ད། ལྕགས་སྟག་ཟླ་བ་དགུ་བའི་ཚེས་པ་བཅུ་གཉིས་ཉིན་གནང་བའི་རླུང་འཕྲིན་འདི་རེད་རླུང་འཕྲིན་ནང་གསལ་དོན་ཚན་གསུམ་གྱི་ལན་འདེབས་བྱེད་ཕྱོགས་སྐོར་ས་རྒྱལ་བློན་བཀའ་གྲོས་དང་འབྲེལ་བོད་ལྗོངས་སྤྱི་ཚོགས་སུ་གོ་བསྡུར་གྱིས་བྱས་རྗེས་ཏར་ལན་སོང་བ། ལན་འབྱོར་གྱིས་ཐོན་བསྐྱོད་བྱེད་རྩིས་ཡོད་ཤག་ཀྱང་ད་ལྟ ྋགོང་ས ྋསྐྱབས་མགོན་ཆེན་པོའི་བཀའ་འབྲེལ་ས་གུང་བྲན་གྱི་འཇུ་བབ་དོན་ཚན་གསུམ་གྱི་དང་པོ་བོད་འདི་ཕྱི་རྒྱལ་རྒྱའི་མངའ་ཁོངས་ལྟ་བུར་ཞལ་བཞེས་གནང་ན་གནང་དང་གནང་མིན་འདི་བཞིན་རྒྱལ་བསྟན་ཆབ་སྲིད་ཀྱི་བདེ་དོན་གལ་ཆེར་བརྟེན་མི་བསླུ་དཀོན་མཆོག་ལ་གསོལ་བཏབ་ཟན་བརྟག་གཅིག་ཞུས་ན་འཕྲལ་ཕུགས་གནོད་སྐྱོན་མི་འབྱུང་བ། ཡོང་གནས་ཅེས་ཕེབས་དགོངས་གཞི་དགེ་མཚན་ཆེ་ངེས་སྟབས་ནོར་གླིང་མགོན་པོ་ཁང་དུ་ལྷ་མགོན་རྣམས་གདན་འཛོམས་པའི་སྤྱན་སྔར་ཟན་བརྟག་བསྐྱངས་པའི་ཕྱིར་ཕེབས་སུ། གུང་གཞུང་གི་འཇུ་བབ་དོན་ཚན་གསུམ་གྱི་དོན་ཚན་དང་པོ་བོད་དེ་ཕྱི་རྒྱལ་རྒྱའི་མངའ་ཁོངས་ལྟ་བུར་ཞལ་བཞེས་གནང་རྒྱུ་འདི་ཡང་རྒྱལ་བསྟན་ཆབ་སྲིད་ལ་འཕྲལ་ཕུགས་གནོད་སྐྱོན་ཡོད་ཅེས་ཕེབས་སོང་བས་ཟན་བརྟག་བསླུ་བ་མི་སྲིད་པས་དོན་ཚན་གསུམ་ལ་ཁས་ལེན་ཚིག་འཐེན་ནམ་ཡང་མེད་པའི་ཐོག་ནས་ཁྱོད་ཚོ་ངོ་ལས་རྣམས་ཟླ་བ་དགུ་བའི་ཚེས་པ་བཅུ་བདུན་ཚུན་དབྱིན་པེ་ཅིང་ལ་ཐོན་རྒྱུ་ཐུབ་པར་བྱེད་དགོས་ཞེས་གསལ། འོང་སྟོབས་ལགས་ད་སྐབས་དེ་དུས་ཆབ་མདོའི་དམག་གི་སྐོར་ལ་ཡིན་པ་ཡིན་ན། ལོ་རྒྱུས་ཀྱི་དེབ་རིགས་ཡིན་ནའི་མང་པོ་ཅིག་ཡོད་ལ་དེའི་སྔོན་ལ་རྒྱ་ནག་དམར་ཤོག་ནང་ལོགས་ལ་ཡོད་པའི་ད་སྐབས་དེ་དུས་བོད་ལ་བཙན་འཛུལ་གྱི་དམག་དེ་འགོ་བཙུགས་པའི་སྐབས་ལ་ཡིན་པ་ཡིན་ན་ཁམས་ཁུལ་ནས་ཡར་དམག་མི་ཡོང་པའི་སྐབས་ལ་རྒྱ་ནག་དམར་ཤོག་ནང་ལོགས་ལ་ཡོད་པའི་འབའ་པ་ཕུན་ཚོགས་དབང་རྒྱལ་ལགས་ཀྱིས་དེའི་སྐོར་གྱི་གནས་ཚུལ་འདི་ཕྱིར་དྲན་གནང་བ་འདི་མང་པོ་ཅིག་འདུག་བྱས་ཙང་སྟོབས་ལགས་ནི་ལོ་རྒྱུས་ལ་ཉམས་ཞིབ་གནང་མཁན་ཅིག་གི་ངོས་ནས་སྐབས་དེ་དུས་ཀྱི་གནས་ཚུལ་ལ་ཕར་གཅིག་ཉམས་ཞིབ་གནང་པའི་སྐབས་ལ་ཁྱེད་རང་གིས་ཡང་ག་འདྲ་ཅིག་གཟིགས་ཀྱི་ཡོད་ན། རེད་འགྲོ་ག་ལ་དུས་སྐབས་དེའི་སྐབས་སུ་ད་ང་ཚོའི་གནས་སྟངས་དེ། འཇོག་ཚ་བོ་ལ་བཞོ་ཨ་རེད་ད་གང་བྱེད། ཁྱད་མཚར་པོ་ལུས་ཅིག་ག་རེ་རེད་བ་ཟེར་ན། དེ་འདྲ་ང་ཚོས་ད་ཡག་པོ་རེད་ད་བོད་པ་ཚང་མ་གཅིག་ལ་གཅིག་ཆ་བྱེད་བཙན་བྱོལ་བོད་མི་སྒྲིག་འཛུགས་ཀྱི་འོག་ལ་ཚང་མ་ལོ་གཅིག་ལ་ཆ་བྱེད་ཀྱི་འདུག་མཉམ་སྣང་ལུས་བྱེད་ཀྱི་བསྡད་བསྡད་དགོས་རེད།

མི་རིགས་ཀྱི་བསམ་ཤེས་དང་རྒྱལ་ཁབ་ཀྱི་འདུ་ཤེས་མེད་པ་ཡིན་པ་སོང་ཙང་རྒྱ་མི་མར་ནས་ཡར་ཡོང་དུས་སྐབས་སུ་བོད་པ་ནང་ཚོ་དམག་མང་པོ་རྒྱག་གི་ཡོད་རེད་ཁ་སང་དེ་ནི་དམག་རྒྱག་མཁན་ཡང་བོད་པ་རེད་མར་ནས་ཡར་དམག་རྒྱག་མཁན་ཡང་བོད་པ་རེད་མར་ནས་ཡར་རྒྱ་ནག་དམར་ཤོག་གི་ཨ་མདོ་དངོས་གནས་ཀྱི་ད་ཡར་ལངས་ཞིང་བྲན་ཟེར་ལབ་ཀྱི་ཡོད་ན་རེད་དམར་སྲུང་དམག་ཟེར་ལབ་ཀྱི་ཡོད་ན་རེད་གངས་ཅན་མང་པོ་ཞེ་པོ་ཅིག་ཁྲིད་ཡོད་རེད། ཡིང་ཕ་སྐད་ཟེར་ན་ཐང་དང་དེ་ཚོས་ཀྱི་ཤོར་སྐད་ཀྱི་རྡོ་རྗེ་ཚེ་རིང་དང་སི་ཉི་དེ་ཚོས་ཟེར་རོ། འདི་ག་ནང་བཞིན་གྱི། དར་རྩེ་མདོ་ལ་འབའ་པ་དང་དེ་འདྲ་མང་པོ་ཞེ་པོ་ཅིག་མ་ཀུའུ་ཅིག་ཕུན་ཚོགས་དབང་རྒྱལ་གྱི་གཡས་གཡོན་དེ་ཚོ་ལ་རེད་ད་དེ་འདྲ་ང་ཚོས་ཆ་བཞག་ན་གཡང་གླིང་རྡོ་རྗེ་ཟས་སུ་རེད་དེ་རིགས་སུ་རེད་རེ་བ་ད་ཁྱེད་ཚོ་འདི་ཚོ་མང་པོ་ཅིག་ཀུའུ་ཅིག་མར་ནས་ཡར་མཉམ་དུ་ལ་ཡར་ཁྲིད་ཡོང་གི་རེད་མ་ཡང་དམག་རྒྱག་མཁན་ཡང་ང་རང་ཚོ་གི་ས་གནས་ཀྱི་བོད་པ་རེད་ཨ་ནི་ད་ཆབ་མདོ་ལས་བ་དང་བོད་གཞུང་རང་གིས་དམག་ཅིག་རྒྱག་གི་ཡོད་དུས་སྐབས་སུ་ང་ཚོས་མར་ནས་ཡར་དམག་རྒྱག་དང་དེ་དཔེ་བཤད་ན་ཁམས་ལ་ཆ་བཞག་པ་ན་ད་ཅིག་མར་ནས་ཡར་དཔོན་དང་དགོན་པ་ཅིག་གཏོར་གི་ཡོད་ན་ཕ་ཕྱོགས་ཀྱི་དགོན་པ་ཅིག་དང་དཔོན་ཅིག་ལྟད་མོ་བལྟས་བསྡད་ལོས་ཞུ་བ་རེད། ད་དེ་ཉི་མ་གཅིག་གཉིས་ཅིག་གཏོར་རྒྱུ་རེད་པ། ཨ་ནི་དེ་གཏོར་བ་དང་ཡང་ཡར་ཡོང་དུས་སྐབས་སུ་ཕ་ཕྱོགས་དེ་ལྟད་མོ་བལྟས་ཏེ། མར་ནས་རིམ་པས་རྒྱ་མི་རིམ་པས་རིམ་པས་རིམ་པས་ཟ་དུས་སྐབས་སུ་ང་ཚོ་རྡོག་རྩ་གཅིག་སྒྲིལ་གྱི་ངོས་ནས་ད་བོད་གཞུང་གི་མངའ་ཁོངས་ལ་སྨད་ཕྱོགས་ཀྱི་ཁམས་དང་ཨ་མདོའི་ས་ཆ་དཔེ་བྱེད་ན་དཔེ་དེ། ཅོ་ནེ་དཔོན་ཟ་གི་ཡོད་ན་ཚུར་ཕྱོགས་དེ་མགོ་ལོག་དེ་ཚོ་ཧ་གོ་གི་ཡོད་ན་རེད་འདུག་བལྟས་ཏེ། ཉི་མ་གཅིག་གཉིས་ཅོ་ནེ་གི་རྫིང་བལྟ་རྒྱུ་རེད་པ། ད་ཅོ་ནེ་ཤོར་ཚར་བ་དང་ཨ་ནི་ཡར་ཡོང་ནས་ཨ་ནི་ཡང་མགོ་ལོག་ཟ་དུས་སྐབས་སུ་ཨ་ནི་མགོ་ལོག་རྫིང་བལྟས་དུས་སྐབས་སུ་སྒང་དེའི་སྐྱེ་རྒུ

བོད་ལ་ཞི་བའི་བཅིངས་འགྲོལ་བཏང་གི་ཡིན་ཟེར་བྱས་བྱས་ཡོང་གི་ཡོད་རེད་བྱས་ཙང་འདི་ཡིན་ནའི་ལས་ད་དབུས་ཀྱི་རྒྱལ་ས་ལྷ་ས་བར་ལ་དཔུང་འཇུག་བྱེད་ཡག་ཅིག་རེད་ཡིན་ནའི་འདིའི་ནང་ལོག་ལ་ཡང་བོད་པའི་ག་ལ་གང་འཚམ་ཅིག་གིས་དམར་ཤོག་ནང་ལོག་ལ་འཛུལ་ཡག་དང་བཅིངས་འགྲོལ་གྱི་ཐ་སྙད་འདིའི་འོག་ནས་མགོ་སྐོར་ལ་ཚུད་པ་ཟེར་དགོས་རེད་ད་ག་འདྲ་ཞུ་དགོས་ཀྱི་ན་གང་བྱས་འདི་འདྲའི་གི་ཐོག་ནས་ཡང་དབུས་བར་དུ་སླེབས་འདི་མང་པོ་ཡོད་རེད་པ། འདི་ད་མགོ་སྐོར་ཚུད་པ་རང་རེད་འདི་ད་ཕུན་ཚོགས་དབང་རྒྱལ་ཁོ་རང་གིས་གསལ་པོ་ཞེ་པོ་ཞིག་ཧ་གོ་གི་ཡོད་རེད་པ་ཕུན་ཚོགས་དབང་རྒྱལ་གྱི་བསམ་བློ་དང་ཕུན་ཚོགས་དབང་རྒྱལ་གཙོས་པའི་དུས་ཚོད་ཀྱི་ད་ཁོ་རང་གི་རྗེས་འབྲང་པ་ཚོའི་བསམ་བློ་གཙོ་བོ་དེ་བོད་བསྒྱུར་བ་དང་ལེགས་བཅོས་བྱས་བྱས་ཕུན་ཚོགས་དབང་རྒྱལ་སྐད་ཆ་ཁོ་རང་འདིར་ལྷ་ས་དེ་ཨ་ནི་སྐུ་དྲག་ལ་དབང་བ་མ་རེད་ཟེར་སྐད་ཆ་བཤད་ཀྱི་ཡོད་རེད་པ་ཨ་ནི་ལྷ་ས་དེ་སྐུ་དྲག་དབང་བ་མ་རེད་ཟེར་དེ་བོད་ཚང་བོད་མི་ཚང་མ་ལ་དབང་བ་རེད་ཟེར་དུས་སུ་གཞུང་དེ་བོད་པའི་གི་སྤྱི་མཐུན་གྱི་གཞུང་ཅིག་བཟོ་ཡས་དང་ཨ་ནི་ཚང་མ་ལུག་གི་དེ་ལ་ཐེ་ཇུས་ཡོད་པ་ཅིག་བཟོ་ཡས་ཀྱི་བསམ་བློ་འདི་རེད་པ་ཡིན་པ་ནི་རྒྱ་ནག་གིས་བཅིངས་འགྲོལ་བཏང་གི་ཡིན་དང་ཨ་ནི་བོད་དེ་ཁ་ལ་ཁྱེར་མི་བཟོད་དོན་དངོས་ཐོག་མི་རིགས་རིང་ལུགས་དང་ཨ་ནི་བོད་དེ་རྒྱ་ནག་གི་ཟ་ཡས་ཅིག་རེད་མ་གཏོགས་བོད་དེའི་ནང་ལ་ཅིག་དམར་ཤོག་གི་ཅིག་བསམ་ཚུལ་གྱི་ལྟ་བ་དེ་ཤུགས་ཆེ་པོ་ཡོད་མ་རེད་པ་དེ་ལྟར་ཕུན་ཚོགས་དབང་རྒྱལ་ཁོ་རང་ཡང་ག་རེ་ཟེར་ན་རྗེས་ལ་འགྱོད་པ་སྐྱེས་པ་ཟེར་ན་འདྲ་དེ་ཡག་པོ་མེད་པའི་ཀྱི་གནས་སྟངས་དེ་གསལ་པོ་ཞེ་པོ་ཅིག་ཧ་གོ་རེད་བྱས་ཙང་ང་ཚོའི། མགོ་སྐོར་མང་པོ་ཅིག་འདུག་སེ་བཏང་ཡོད་རེད། ཡང་ཕྱོགས་གཉིས་ནས་ང་ཚོ་ལ་ག་རེ་བྱས་ཡོད་རེད་ཟེར་ན་བོད་ནང་ཁུལ་གྱི་འགལ་ཟླ་ཞིག་ཡོད་རེད་པ་ཁོ་ཚོས་གོ་སྐབས་ལ་ཟིན་བྱས་དེ་ལ་འགལ་ཟླ་ཡར་བསླངས་བྱས་བོད་ལ་ཡར་འཛུལ་ཡས་ཀྱི་འབད་བརྩོན་ཅིག་བྱས་འདུག་ཨ་དཔེ་བྱས་ན་དུས་སྐབས་དུས་སྐབས་སུ་བཀྲ་ཤིས་ལྷུན་པོ་དང་བོད་གཞུང་གི་བར་ལ་དཀའ་ངལ་ཞིག་ཡོད་རེད་རྭ་སྒྲེང་བླ་བྲང་དང་བོད་གཞུང་གི་བར་ལ་དཀའ་ངལ་ཞིག་ཡོད་རེད་སེ་ར་དང་བོད་གཞུང་གི་བར་ལ་དཀའ་ངལ་ཞིག་ཡོད་རེད་འདི་ཚོའི་དཀའ་ངལ་དེ་ཚོ་ཚང་མ་མཉམ་དུ་ཡར་བསླངས་ཨཱ་ནི་མ་ནི་ཡ་གི་ཟེར་ན་མདོ་སྟོད་སྨད་ཀྱི་ངོས་ནས་ཟེར་ན་དང། ཉམ་ཐག་ཟེར་ན་འདྲ། གསར་བརྗེ་ཡར་ཐོན་པ་ཟེར་ན་འདྲ། དཔོན་དེ་ཚོ་ལ་ཕར་འཛིང་དུ་བཅུག་ཨཱ་ནི་དེ་ཚོ་ཡང་མཉམ་དུ་ཅིག་ཁྲིད་ཡོང་བྱས་ད་གང་བྱས་མདོར་བསྡུས་ནས་བཤད་ན། ཕྱོགས་གཅིག་གི་ཐད་ནས་རྒྱ་དང་བོད་གཉིས་དམག་ཤོར་རེད་རྒྱ་དང་བོད་གཉིས་གཏུག་རེད་ལབ་དགོས་རེད་ཕྱོགས་གཉིས་བྱས་བཤད་ན་ང་རང་ཚོ་ནང་ཁུལ་ལ་ག་རེ་ཟེར་གནས་ཚུལ་དེ་འདྲས་མང་པོ་ཞིག་གི་དཀའ་ངལ་བྱས་ནས་ཕར་ཚུར་བོད་པ་ཟེར་དུས་གཅིག་མེད་པ་སྐབས་དེ་དུས་མདོར་བསྡུས་ནས་བཤད་ན་རྒྱལ་ཁབ་གཅིག་དང་ངོ་མི་རིགས་གཅིག་གི་ངོ་བོའི་ཐོག་ནས་བོད་པ་ཚང་མ་ལོས་ཕར་ཁ་གཏད་ལོ་ཅིག་ཆ་ཅག་མི་འདུག་པ་དེ་ལྟ་ང་ཚོས་གི་སྐྱོ་ག་རེ་ཟེར་ན་འདྲ་བློ་ཕམ་དགོས་ཀྱི་གནས་ཚུལ་ཞིག་བྱུང་འདུག་ད་དེ་ཚོ་ང་ཚོས་བསླབ་བྱ་ལེན་ས་གཙོ་བོ་དེ་རེད་བསམ་བསམ་བློ་ཅིག་འདུག་ལ། ད་ལྟ་ང་ཚོས་རྒྱ་མིས་ཀྱི་བོད་ལ་བཙན་འཛུལ་བྱས་རེད་ལབ་ཡས་དང་ཨ་ནི་ང་ཚོ་ཅིག་བལྟས་ཏེ་ཨ་ཅག་བོད་ལ་ཐུག་གི་རེད་ལ་ཁ་ཕྱེ་དགོས་རེད་དེ། ཡིན་ནའང་རྒྱ་མི་མར་ཡོང་ཡས་ལ་ང་རང་ཚོའི་ངོས་ནས་ཀྱི་མཐུན་རྐྱེན་ལ་རྒྱ་མི་ཡོང་ཡས་ལ་མཐུན་རྐྱེན་ལ་འགྱུར་བའི་ཀྱི་ལས་ཀ་མང་པོ་ཞེ་པོ་ཅིག་བྱས་འདུག་ཨ། རྒྱ་མི་དང་ང་ཚོ་མཉམ་འབྲེལ་བྱས་ན་ང་ཚོ་ལ་ཁེ་བཟང་ཏོག་ཙམ་རག་འགྲོ་ཀྱི་རེད་བསམ་པའི་བསམ་པ་དེ་བཅངས་རེད་དེ། མཐའ་མ་རྒྱ་མི་བོད་ལ་སླེབས་ཚར་བའི་རྗེས་ལ་ཚང་མ་ལ་རྒྱུག་པ་ལེབ་རྡུང་བྱས་ནས་སུ་གང་ལ་ཁེ་བཟང་རག་ཡོད་མ་རེད། བོད་ཀྱི་སྐུ་དྲག་ཡིན་ན་རེད་བོད་ཀྱི་བླ་བྲང་ཁག་ཡིན་ན་རེད་བླ་མ་ཁག་ཡིན་པ་ཡིན་ན་རེད་ས་གནས་ཀྱི་དཔོན་རིགས་ཁག་ཡིན་ན་སུ་གང་ལ་ཁེ་བཟང་གང་ཡང་རག་ཡོད་མ་རེད་ལོ་རྒྱུས་ཀྱི་བསླབ་བྱ་ཞིག་རེད་པ་དང་ལོ་རྒྱུས་ལ་ཨ་ནི་རྒྱུས་མངའ་ཤེས་རྟོགས་བྱས་པའི་ཐོག་ནས་ད་ལྟའི་དུས་ཚོད་འདིའི་ནང་ལོག་ལ་གོམ་པ་སྤོ་སྟངས་ལ་ལོ་རྒྱུས་ཀྱི་བསླབ་བྱ་ལེན་བྱས་གོམ་པ་སྤོ་ཡ་དེ་གལ་ཆེན་པོ་རེད་གསུང་ཡ་དེ་ད་གནས་ཚུལ་འདི་གའི་གི་ཐོག་ནས་ར་སྤྲོད་ཅིག་ཐུབ་ཀྱི་ཡོད་བསམས་པས་ད་ལྟ་ཡང་ང་ཚོ་ལེ་ཚན་འདི་མཇུག་མ་བསྒྲིལ་གོང་དེ་གོང་ལ་ཨ་ནི་ངོ་སྤྲོད་ཞུས་པའི་ཨ་ནི་ཆབ་མདོའི་དམག་འཐབ་བྱས་པའི་ཉིན་འགའ་ཤས་ཀྱི་རྗེས་ལ་བོད་གཞུང་གི་ད་རྒྱ་གར་ལ་ཡོད་པའི་སྐུ་ཚབ་ཚོར་བཀའ་ལན་གནང་ཡོད་རེད་ལ་དེ་ནས་ཡང་མུ་མཐུད་བྱས་ཨ་ནི་བཀའ་ཤག་གིས་ཡང་བཀའ་ལན་གནང་པའི་སྐོར་ཅིག་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་ཏུ་ཞིག་གནང་བཞག་བཀའ་ལན་འདིའི་ནང་དེར་གསུང་གི་ཡོད་རེད་རྒྱལ་བ་རིན་པོ་ཆེ་ལ་ཡང་དགོངས་སྐོར་ཞུས་པ་ཡིན། ལན་ཁྱེད་སེམས་འཇོག་ཚར་རེད་ད་ང་ཚོ་དེ་འདྲ་ཁས་ལེན།

མི་ནན་དུ་མི་ནན་ལས་ཀྱིས་བཤད་ཡོད་མ་རེད་བོད་གཞུང་གི་དོན་ཚན་དང་པོ་ཁས་ལེན་ཟེར་ཡག་དེ་རྩ་ནས་བཤད་ཡོད་མ་རེད་ད་ང་ཚོ་པེ་ཅིང་རྒྱུགས་གསུང་གི་ཟེར་བཤད་ཡོད་རེད་དོན་ཚན་མེད་པའི་པེ་ཅིང་ལྷ་ན་ག་ཐད་ཀར་གཟིགས་དགོས་རེད་ད་དེ་ཁྱད་མཚར་རེད་པེ་ཅིང་ག་རེ་བྱེད་གར་འགྲོ་དགོས་རེད་གཟིགས་དགོས་ང་ཚོ་འདི་འདྲ་རྒྱུགས་གསུང་གི་ད་མི་རྒྱལ་ཁབ་ཀྱི་བཀའ་རེད་ཨ་ནི་མ་ཕྱིན་པའི་ཐབས་ཡོད་མ་རེད་ཡིན་ནའི་པས་ཏན་ཏན་ན་ཨ་ས་ཅེ་ཨོ་ད་ཕྱི་རྒྱལ་ལས་ཁུངས་ལས་ཀྱི་ཅི་དུམ་དུམ་བཤད་ག་གལ་མེད་པ་ཅིག་ཨ་ནི་ཡར་བཀའ་བློན་སྦུག་ལ་ཡར་ཐོན་ཡོང་གི་ཡོད། བཀའ་བློན་སྦུག་ལ་ཡར་ཐོན་ད་དེ། གལ་ཆེན་པོ་ཞེ་པོ་ཅིག་ཡིན་པ་འདྲ་ལས་ཀ་འདི་དངོས་གནས་དྲང་གནས་ད་ལྟ་དེ་ཚོ་བསམ་བློ་བཏང་ན་འདིའི་ཁ་ཐུག་དེ། ངས་འདི་ཅིག་ཁས་བླངས་ཡོད་ན་ང་ཚོས་བོད་ཕྱི་རྒྱལ་རྒྱ་ཁོངས་ཟེར་འདི་ཁས་བླངས་ཡོད་ན་ད་ལྟ། ང་ཚོས་གྲོས་ཆོད་དོན་ཚན་བཅུ་བདུན་བཞག་པ་འདི་ཨ་ནི་རྒྱ་མིའི་བཙན་དབང་འོག་ནས་བཞག་སོང་ཟེར་ཨ་ནི་རྒྱ་མིར་ངོ་རྒོལ་བྱས་ནས་ད་ལྟ་ང་ཚོ་རང་དབང་རང་བཙན་ཡིན་ཟེར་གྱི་བཤད་ཀྱི་ཡོད་རེད་པ། འདི་ནི་རྒྱ་གར། རང་དབང་ཡོད་པའི་ལུང་པའི་ནང་ནས་ངས་ཁས་ཅིག་བླངས་ཨ་ནི་པཎྜི་ཏ་ནེ་རུ་ཇི་ད་བར་མཚམས་ལ་བཅུག་བྱས་ན་ང་ཚོ་སང་སྐད་ཆ་འདི་རང་དབང་སྐད་ཆ་བཤད་ས་བསྡད་ཡོད་མ་རེད་ད་འདི་གལ་ཆེན་པོ་ཅིག་ཡིན་པ་འདྲ། ལུང། ཟླ་སྟོབས་ལགས་ད་ལྟ་ཡང་ང་ཚོ་དུས་ཚོད་ཀྱི་རྐྱེན་པས་ད་ད་རིང་གི་ལེ་ཚན་འདི་ད་གར་ངོ་སྤྲོད་ཞུ་མཚམས་བཞག་གི་ཡིན་ངོ་སྤྲོད་ཞིབ་ཚགས་པོ་གནང་སོང། སྟོབས་ལགས་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན། ལགས་སོ་ཐུགས་རྗེ་གནང་སྒྲོལ་དཀར་ལགས།